ཤོ་ལོ་ཀ་ཅན་གཅིག་ཡོད་པ། ཆོས་རྣམས་རབ་ཏུ་རྣམ་འབྱེད་མེད་པར་ཉོན་མོངས་རྣམས་གང་ཕྱིར་ཉེ་བར་ཞི་བར་བྱ་བའི་ཐབས་མེད་ལ་ཉོན་མོངས་པས་ཀྱང་འཇིག་རྟེན་སྲིད་མཚོ་འདིར་འཁྱམས་ཏེ་དེ་བས་དེ་ཕྱིར་འདི་ནི་སྟོན་པས་གསུངས་སོ་ལོ་ཟེར། ད་འདི་མཛོད་རྩ་བའི་དགོས་འབྲེལ་ངག་ཞེས་པ་རེད། ད་འདི་ལ་ས་བཅད་ནང་གསེས་ཕྱེ་ན་དགོས་དོན་བསྡུས་དོན་ཚིག་དོན་གསུམ་འཆད་ཀྱི་འདུག་ཨ། ད་དགོས་དོན་ཁ་ཐོར་ག་རེ་ཟེར་ན་དེ་འདྲ་བའི་མཛོད་རྩ་བ་དེ་ལ་དགོས་འབྲེལ་ངག་བཀོད་པའི་ད་ཅིག་དགོས་པ་དེ་རེད། ད་གཞུང་གང་དང་གང་ལས་ནས་པའི་ཅིག་བསྟན་བཅོས་གང་དང་གང་ནས་དགོས་འབྲེལ་ངག་ཡོད་རེད་པ་ད། དགོས་འབྲེལ་ངག་ཡོད་ཙང་དེ་འདྲའི་དགོས་འབྲེལ་ངག་བཀོད་པའི་དགོས་པ་ག་རེ་རེད། འོ་ཅོག་ད་འདི་ལ་གཞན་གྱི་ལུགས་དང་རང་ལུགས་གཉིས་ཡོང་གི་འདུག་ཨ། ད་གཞན་གྱི་ལུགས་གཞོན་ནུ་མ་ལེན། མ། ཁ་སང་གཞོན་ནུ་མ་ལེན་པ་ན་རེ་གསུང་གི་འདུག་ཨ། ད་ཚུར་གྲོས་བྱས་ན་འདི་ལ་མུ་སྟེགས་རྣ་བ་མ་ཕུག་པ་ན་རེ་གསུངས་བཞག་རེད་ཁོ་གཉིས་གང་གང་ཟག་གཅིག་མིན་འགྲོ་བསམ་ས་རེད་བཞག་ད་མིང། ཕལ་ཆེར་ད་ཅིག་མི་འདྲ་བ་ཞིག་བོད་མི་འདུག་གོ་འདོད་པ་གཅིག་པོ་ཆེ་བོ་ཡོང་གི་འདུག་ཨ། ད་ག་རེ་ཟེར་ན། མུ་སྟེགས་རྣ་བ་ཁ་སང་མ་ཕུག་པའམ་ཡང་ན་གཞོན་ནུ་མ་ལེན་གྱིས་ག་རེ་གསུངས་རེད་ཟེར་ན། བསྟན་བཅོས་དབུ་རུ་དགོས་སོགས་ཆོས་བཞི་ག་ས་དགོས་འབྲེལ་ངག་བཀོད་པའི་དགོས་པ་ག་རེད་ཟེར་ན། གཅིག། རྟོག་ལྡན་བསྟན་བཅོས་ག་ས། རྟོག་ལྡན་གང་ཟག་གི་རྒྱུད་ལ་དེ་འདྲའི་ག་ས་ན། འོ་ལགས་སོ། བསྟན་བཅོས་ལུས་ཀྱི་ག་ས་ན་དགོས་སོགས་ཆོས་བཞི། ཨ་ནི། རྟོགས་པའི་ཚད་མ་བསྐྱེད་པའི་ཆེད་དུ་རེད་ལབ་བཞག་རེད། རྟོགས་པའི་ཚད་མ་བསྐྱེད་པའི་ཆེད་དུ་ཨང་དགོས་འབྲེལ་ངག་བཀོད་པ་རེད་ཟེར་ད་འདི་བཞག་རེད་དེ་རང་ལུགས་འཐད་མ་རེད་བ་ག་ས་སོང་ག་ས་ན་ངག་ཙམ་ལ་བརྟེན་ནས་ན་འདི་འདྲའི་དགོས་འབྲེལ་ངག་ཙམ་ལ་བརྟེན་ནས་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་རྟོགས་པས་ན་ཁོ་ཅིག་ངག་ལ་འཁྲུལ་བ་ཡོད་སྲིད་རེད་བ། ད་གང་ལ། ཚོ་སྒྲིག་བྱས་ན། ག་ས། རིགས་པ་འདི་བཏང་རེད། ད་ངག་ཙམ་ལ་བརྟེན་ན་འདི་འདྲའི་ག་ས་ན། འོ་ལགས་སོ་དགོས་སོགས་ཆོས་བཞི་རྟོགས་པ། ཚད་མ་སྐྱེ་ཐུབ་པས་ན། སྒྲ་མི་རྟག་ཅེས་བརྗོད་པའི་སྒྲ་དེ་ལས་ཡང་སྒྲ་མི་རྟག་པ་རྟོགས་པའི་ཚད་མ་སྐྱེ་ཐུབ་ཐལ་བ་ཐལ་བ་ཡོད་རེད། དེས་ན། སྒྲ་མི་རྟག་པ་སྒྲུབ་ཡ་བྱས་རྟགས་དང། ཅིག་ད་ག་ནང་བཞིན་གཏན་ཚིགས་དང་དཔེ་ལ་སོགས་པ་བཀོད་པ་དོན་མེད་ཐལ་བའི་ཐལ་བ་བཏང་རེད་ད།

ལོག་རྟོག་སེལ་བའི་ཆེད་དུ་རེད། ལོག་རྟོག་ག་རེ་ཟེར་ན། ཨ་ནི་ཅིག་བསྟན་བཅོས་འདི་བརྩམ་པར་བྱ་བ་མ་ཡིན་ཏེ་བསྟན་བཅོས་འདི་ག་ཟེར་ན། བརྗོད་བྱ་ལ་སོགས་པ་མེད་པའི་ཕྱིར། ཁ་ཅིག་དེ་འདྲའི་ལོག་རྟོག་ཡོང་གི་རེད། དཔེར་ན་ད་མཛོད་རྩ་བ་ལྟ་བུ་ཡིན་ན། སློབ་དཔོན་དབྱིག་གཉེན་ཁྱེད་རང་གིས་མཛོད་རྩ་བ་དེ་བརྩམ་པར་བྱ་བ་མ་ཡིན་ཏེ་དེ་བརྩམས་པ་ལ་གར་མེད་པའི་ཕྱིར། བརྗོད་བྱ་མེད་པའི་ཕྱིར་དགོས་པ་མེད་པའི་ཕྱིར། ད་ག་ནང་བཞིན་ཉིང་དགོས་མེད་པའི་ཕྱིར་ཁ་ཅིག་ལོག་རྟོག་ཡོང་གི་རེད། ལོག་རྟོག་འདི་སེལ་བའི་ཆེད་དུ། དགོས་འབྲེལ་ངག་ག་ཟེར་ན་བསྟན་བཅོས་དབུར་གར་བཀོད་པ་རེད་ཟེར་ན། དགོས་འབྲེལ་ངག་བཀོད་པ་རེད་དེ། སློབ་དཔོན་ཞི་འཚོ་གསུང་ཚུལ་བྱས། ད་ལྟར་འདི་ནི་སློབ་དཔོན་ཞི་བ་འཚོ་གསུང་གི་འདུག་བ་ནམ་རྒྱུན་བྱས་ན་སློབ་དཔོན་ཞི་འཚོ་གསུངས་མ་རེད་སློབ་དཔོན་ཞི་འཚོ་དང་ཡང་ན་མཚན་མཐུན་པའམ་ཡང་ན་སློབ་དཔོན་ཞི་འཚོའི་གར་ཟེར་ན་རྗེས་འབྲང་གཅིག་ཡིན་ཟེར་རེད། གལ་ཏེ་སློབ་དཔོན་ཞི་འཚོ་གིས་དེ་འདྲ་ཞིག་གསུང་གི་ཡོད་པས་ན། ཚད་མའི་དེ་ཉིད་ཚད་མའི་དེ་ཉིད་བསྡུས་པའི་དེ་ཁོ་ན་ལས་བཤད་དགོས་པ་གང་དེ་ན་མ་བཤད་པའི་ཕྱིར་ཟེར་ཨ་ནི་གར་ཟེར་ན་འདུས་སྡོམ་ན་ཡོད་རེད། འོ་དུ་བྱས། ད་གཉིས་པ་གར་ཟེར་ན་སློབ་དཔོན་ཆོས་མཆོག་གསུང་ཚུལ་དེ་སློབ་དཔོན་ཆོས་མཆོག་གར་ཟེར་ན། དེ་འདྲའི་གང་ཟག་དེའི་རྒྱུད་ལ་ཨ་ནི་ཅིག་ཐེ་ཚོམ་སྐྱེ་བའི་ཆེད་དུ་གར་ཟེར་ན་དགོས་འབྲེལ་ངག་བཀོད་པ་རེད། ད་ག་ཐེ་ཚོམ་སེ་སྤྱིར་བཏང་ཐེ་ཚོམ་ཙམ་མ་ཡིན་པར་དགོས་འབྲེལ་ངག་བཀོད་པ་ལ་བརྟེན་ནས་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་དེ་ནི་ཡོད་དམ་མེད་ནམ་ཕལ་ཆེར་ཡོད་ལས་ཆེ་སྙམ་པའི་དོན་འགྱུར་ཐེ་ཚོམ་སྐྱེ་བའི་ཆེད་དུ་རེད། དེ་ཡང་ད་ག་ཐེ་ཚོམ་མ་ག་རེ་རེད་དོན་འགྱུར་ཐེ་ཚོམ་རེད། བྱས་ན་དོན་འགྱུར་ཐེ་ཚོམ་སེ་སྟོང་ང་ལ་བས་ད་ང་ཚོ་མ་སོ་ན་ཡག་པའི་ཕྱོགས་དང་སྡུག་པའི་ཕྱོགས་ནི་ག་བ་ཤུགས་ཆེ་བ་སླེབས་དེ་རེད་ཡག་པའི་ཕྱོགས་ལ་ཤུགས་ཆེ་བ་སླེབས་དེ་རེད་དཔེར་ན་སྒྲ་རྟག་གམ་མི་རྟག་ནི་ཕལ་ཆེར་མི་རྟག་ལས་ཆེ་སྙམ་པའི་ད་བློ་དེ་ལ་དོན་འགྱུར་ཟེར་གི་རེད་པ་དོན་དངོས་པོའི་གནས་ཚུལ་ལ་ཚུར་བལ་ཞིག་གིས་ཅིག་འགྱུར་ཡག་དང་ཅིག་ཤུགས་ཆེ་བ་ཡོད་དེ་ལ་སྒྲ་རྟག་གམ་མི་རྟག་ཕལ་ཆེར་ག་རེ་ཟེར་ན་རྟག་ལས་ཆེ་སུ་གཏོང་བ་ད་འདི་སྡུག་འདི་རེད་ད་ཕལ་ཆེར་རྟག་ལས་ཆེ་སུ་གཏོང་བ་ལ་དཔེ་ཅིག་ཅིག་ང་ཚོ་མི་མཐུན་ཕྱོགས་གང་ཤུགས་ཆེ་བ་ལས་གཏོང་བ་ད་དོན་འགྱུར་བ་དཀའ་ལས་ཁག་པོ་ཡོད་རེད་ད་རྟག་མི་རྟག་གཉིས་གང་ཡིན་ན་བསམ་བློ་གཉིས་དཀྱིལ་དེ་ཨ་ཏི་ག་རེ་རེད་རྩེ་གཉིས་པའི་ཐེ་ཚོམ་ཟེར་གི་རེད་བ་ད་ཅི་ད་སྐབས་འདིའི་ཐེ་ཚོམ་འདི་ག་རེ་རེད་དོན་འགྱུར་གྱི་ཐེ་ཚོམ་སྐྱེ་བའི་ཆེད་དུ་བཀོད་པ་རེད་དེ་ཡང་ག་ཟེར་ན་སློབ་དཔོན་ཆོས་མཆོག་ཁོ་རང་གི་ཚད་ག་ཟེར་ན་ཚད་མ་བརྟག་པའི་གཞུང་ནི་ག་རེ་གསུངས་པ་རེད་གང་ཞིག་འཇིག་རྟེན་དོན་གཉེར་ནི། ཐེ་ཚོམ་ལས་ནི་འཇུག་ཕྱིར་རོ། ད་ག་ཟེར་ན་དཔེ་བཞག་ན་འཇིག་རྟེན་རྣམས་ཀྱི་ཨ་ནི་ཅིག། དཔྱིད་ཀྱི་དུས་སུ་མ་ཞིང་གི་བཏབ་ཡོང་དུས་གང་ལ། ལྟར། ཅིག་གི་སྟོན་གྱི་དུས་སུ་ཞིང་གི་ཡང་སྨིན་ཡོང་དུས་གང་ལ། རྒྱ་ཆེ་རྒྱ་དེ་ཡོད་པ་དེ་ཁོས་ཕལ་ཆེར་ཚོད་ཐིག་པ་མ་རེད་ཡིན་ནའི་ཕལ་ཆེར་འདོད་རྒུ་མེད་འགྲོ་བ་བསམ་བསམ་ཅིག། ད་ང་ཚོ་མ་སུ་དོན་འགྱུར་གྱི་ཐེ་ཚོམ་དང་བཅས་པའི་ཐོག་དེ་ནི་ཁོས་མ་བཏབ་པ་རེད་པ། འོ་ལྟ་བུའི་དེ་ཁོ་འཇུག་ཐུབ་འགྲོ་བ། ཇི་ལྟར་རྟོག་ལྡན་བསྟན་བཅོས་ལ་འཇུག་ཡོང་དུས་གང་ཕལ་ཆེར་ད་ཅིག་གི་བསྟན་བཅོས་འདི་ལ་ག་ཟེར་ན་དགོས་སོགས་ཆོས་བཞི་ལ་སོགས་པ་དག་བརྗོད་བྱ་དགོས་པ་ཉིང་དགོས་ལ་སོགས་དེ་ལྟ་བུའི་བསྟན་བཅོས་ཤིག་ཡོད་ས་རེད་བསམ་ས་དོན་འགྱུར་ཐེ་ཚོམ་ངང་ནས་འཇུག་གི་རེད་གསུངས་ད་བྱས་ན་ད། དོན་འགྱུར་ཐེ་ཚོམ་སྐྱེད་པའི་ཆེད་དུ་བཀོད་པ་རེད་སུས་སློབ་དཔོན་ཆོས་མཆོག་དེས་བཤད་ད་སློབ་དཔོན་ཤམ་ཀ་རི་འམ་ཡང་ན་ག་རེ་བྲམ་ཟེ་བདེ་བྱེད་དགའ་བ་ག་རེ་གསུངས་རེད། ལུས་མཛེས་པར་བྱ་བའི་ཆེད་དུ་རེད། ད་ལུས་མཛེས་པ་ཟེར་དུས་གང་ལ་ད་གཞུང་དེ་དང་པོ་དེ་ནས་ཟབ་ཆོས་ཟབ་མོའི་ཆོས་རྣམས་ལ་ལབ་བཞག་པས་ན། མི་མ་སོར་མགོ་མེད་པའི་མི་སོར་ཆགས་རེད་བ། མགོ་མེད་པའི་མི་སོར་ཆ། ད་དེའི་མི་ལ་མགོ་དང་སྣ་དང་ཅིག་ཆ་ཚང་ཚང་དེ་ངས་ནི་མི་དེ་ཅིག་མཛེས་པོ་ཡོང་གི་རེད་བ། ད་རྣ་མཆོག་དང་ད་ཡན་ལག་དབང་པོ་ཅིག་མ་ཚང་ནི་ཁོ་བོ་མི་མཛེས་པོ་ཆགས་ཀྱི་རེད་བ། ས་འདི་ལྟ་བུ་ཅིག་གཞུང་མཛེས་པར་བྱ་ཡའི་ཆེད་དུ་དགོས་འབྲེལ་ངག་བཀོད་པ་རེད། བྲམ་ཟེ་བདེ་བྱེད་དགའ་བའམ་ཡང་ན་ག་རེ་རེད། ཤམ་ཀ་རི་ནཱ་ཟེར་གི་འདུག་བ། ཤམ་ཀ་རི་ནཱ། Shankari Nath། ཁོང་གིས་ད་ཕལ་ཆེར་ཡང་གང་ཟག་ཅིག་མིན་འགྲོ་རེད་བ། གང་ཟག་ཅིག་དེ་ན་འདི་ཡང་བྲམ་ཟེ་བདེ་བྱེད་དགའ་བ་གསུངས་ཤག་རེད་ག་ཚང་མཚོ་ཊཱིཀ་ནང་འདུག་བྱས། ད་དེའི་ཤག་ཡང་ཁ་ཅིག་འདི། གཙོ་བོ་བཀོད་སོང་གཙོ་བོ་བཀོད་ད་རང་ལུགས་འདི་གསུང་སྐབས་རང་ལུགས་ཡིན་པའི་ཁུངས་བྱེད་ཀྱི་འདུག་ག་དེ་ལ་ཁུངས་བྱེད་ཀྱི་འདུག་ད་མཚོ་ཊཱིཀ་ཡིན་ན་སློབ་དཔོན་ཆོས་མཆོག་འདི་རང་ལུགས་ག་མཚོ་མཚོ་ཊཱིཀ་ཟེར་ཕྱིན་མཚོ་ཊཱིཀ་རེད་བ་མཚོ་ཊཱིཀ་སློབ་དཔོན་ཆོས་མཆོག་འདི་རང་ལུགས་རེད་མ་གཏོགས་གཞན་སློབ་དཔོན་ཞི་འཚོའི་འདོད་པ་འདི་བཀག་བཞག་རེད་སློབ་དཔོན་ཤམ་ཀ་རིའི་འདོད་པ་འདི་བཀག་བཞག་རེད་ཨན་གང་གི་ཞུ་ལྷོད་མ་ལྷན་རེད་དག་ན་ཞེ་མུ་སྟེགས་རྣ་བ་མ་ཕུག་པ་འདི་བཀག་བཞག་རེད། གསེར་ཕྲེང་ནང་ཡང་དེ་གཉིས་ཀ་དང་མཐུན་གི་མ་རེད་ཁྱེད་ཚོས་ད་མཐུན་གི་མ་རེད་མཚོ་ཊཱིཀ་རེད་འདུག་མ་རེད་གསུང་ཚུལ་མི་འདྲ་བ་ཞེ་དྲག་བྱུང་སོང་ད་ང་ལྟ་ཟིན་ན་དོན་ལེགས་རེད་བ་འོ་འདུག་ཟེར་རེད་ད་གཙོ་བོ་བཀོད་འོང་འདུག་ང། ལོག་རྟོག་བསལ་བའི་ཆེད་དུ་འགྲིག་གི་མི་འདུག་ཁོ་རིག་པ་ཚིག་ཙམ་རེད། ཨ་ཐེ་ཚོམ་ཡང་ཐེ་ཚོམ་སྐྱེ་བའི་ཆེད་དུ་ཟེར་ན་ལོག་རྟོག་བསལ་བའི་ཆེད་དུ་འགྲིག་གི་མི་འདུག་ཟེར་སུའི་འདོད་པ་བཀག་པ་རེད་སློབ་དཔོན་ག་ཟེར་ན་ཞི་འཚོའི་འདོད་པ་དེ་བཀག་པ་རེད་བ། ཐེ་ཚོམ་སྐྱེ་བའི་ཆེད་དུ་ཡང་དགོས་འབྲེལ་ངག་བཀོད་པ་འགྲིག་གི་མི་འདུག་སུའི་འདོད་པ་བཀག་པ་རེད་སློབ་དཔོན་ཆོས་མཆོག་འདོད་པ་བཀག་པ་རེད་བ་འདུག་ཅེ་ད་གཞུང་མཛེས་པར་བྱེད་པའི་ཆེད་དུ་ཡང་འགྲིག་གི་མི་འདུག་གཞུང་མཛེས་པ་དེ་ཡང་མཆོད་བརྗོད་དང་རྩོམ་པར་དམ་བཅའ་གཉིས་བྱེད་ཀྱི་འདུག་བ། རྩོམ་པར་དམ་བཅའ་བ་གཉིས་ཀྱིས་བྱེད་ན་གཞུང་མཛེས་པར་བྱེད་མ་ཐུབ་ན་དགོས་འབྲེལ་ངག་གིས་ཡང།

བྱེད་ཀྱི་རེད་བ། དཔེ་འདི་བཀོད་རེད་ད་ག་ས་དཔེ་འདི་བཀོད་རེད་བ། ངོ་འཕྲོད་བྱས་ན། རྒྱུ་དུ་མ་ལས་འབྲས་བུ་སྐྱེས་པ་བཞིན་རྒྱུ་དུ་མ་ག་རེ་ཟེར་ན་མཆོད་བརྗོད་ཅིག་རྩོམ་པར་དམ་བཅའ་ཞིག་དགོས་འབྲེལ་ངག་བཅས་དེ་གསུམ་འདི་རྒྱུ་ལ་བཞག་དེ་གསུམ་གྱི་འབྲས་བུ་འདི་ལ་གཅིག་སྐྱེ་གི་རེད་ག་ཟེར་ན་གཞུང་མཛེས་པ་འདི་སྐྱེ་གི་རེད་ཟེར་ན་དངོས་འབྲེལ་བྱས་ན་འདི་དེ་བོར་བྱུང་གི་འདུག་བ། ད་དེ་ན་ག་རེ་རྒྱུ་གཅིག་ལས་འབྲས་བུ་དུ་མ་སྐྱེ་གི་རེད་གསུངས་ཞེས་གསུངས་བཞག་འདུག་བ། དངོས་འབྲེལ་བྱས་ན་དེ་གསུམ་ལ་བརྟེན་ནས་འབྲས་བུ་གཅིག་ག་རེ་ཡོང་གི་འདུག།

བོད་ཀྱི་གཞུང་མི་དབང་ཆེ་དུས་སྟོན་དེ་དག་བསྟན་བཅོས་ལུས་ལ་དགོས་སོགས་ཆོས་བཞི་ཡོད་པ་བསྟན་པ་རེད་དགོས་འབྲེལ་ངག་དེ་ག་ཟེར་ན་ད་དེ་ཅི་ལབ་པ་དེ་ཅི་ཡིན་ཅི་མི་ཡིན་ཁྱེད་རང་ཚོ་ཡིག་ཚང་མ་ཟེར་བ་ཅི་ད་དགོས་འབྲེལ་ངག་དེ་ལ་ཁ་སང་དེ་དགོས་སོགས་ཆོས་བཞི་དེ་ལ་གསུམ་ཡོད་རེད་ག་ཟེར་ན་ངག་ཙམ་ལ་ཡོད་པའི་དགོས་སོགས་ཆོས་བཞི་དགོས་འབྲེལ་ངག་གི་དགོས་སོགས་ཆོས་བཞི་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་དེ་བཅས་གཞུང་ག་པ་ཡིན་ན་བྱ་ཡ་ཡོད་རེད་གཅིག་པོ་གཅིག་རྐྱང་རེད་ད་སྐབས་ཐོག་སྐབས་ཐོག་གཞུང་རང་གི་བརྗོད་བྱ་མི་འདྲ་བ་ཡོད་པའི་ནང་དེ་ལ་བརྟེན་ནས

ཁ་སང་ང་ཚོ་ཞིག་ལ་ཡིན་པ་དེ་དག་ནང་བཞིན་མ་བྱ་ན་འགྲིག་རེད་ཤི་ཟེར་བ་དེ་དེ་བྱ་ཐུབ་རེད་པ་ཡ་ད་གཅིག་བྱ་ད་ན་དེ་པའི་དོན་ཅན་གྱི་ངག་བས་ན་ད་བྱས་ན་བུམ་པ་བས་ན་ཆུ་ཡོད་དོ་ཞེས་པའི་ངག་དེ་ལ་བསྟན་པའི་ད་ག་ས་ངག་དེ་ལ་ཡོད་དགོས་སོགས་ཆོས་བཞི་བྱ་ཟེར་ན་ཆུ་ཡོད་དོ་ཞེས་པའི་སྒྲ་དེ་ཆུ་དེ་ཁོའི་བརྗོད་བྱ་དེ་རེད་པ། འོ་དེ་རེད། ད་དེ་འདྲའི་ཆུ་དོན་གཉེར་གང་ཟག་དེ་ལ་ཆུ་ཡོད་དོ་ཞེས་པ་བརྗོད་པ་ལ་བརྟེན་ནས་ཆུ་དོན་གཉེར་གང་ཟག་དེ་དེ་གཞི་དེ་ན་ཆུ་ཡོད་པར་རྟོགས་པའི་ཚད་མ་སྐྱེ་བ་དེ་ག་རེ་ཟེར་ན་དགོས་པ་བྱེད། ད་ཆུ་དོན་གཉེར་གང་ཟག་གི་སྟོབས་སྐོམ་པའི་ནད་ཡོད་པའི་གང་ཟག་ཅིག་གིས་ཆུ་བཙལ་གྱི་རེད་བ་གོ། ད་ཆུ་ག་པར་འདུག་འཚོལ་གར་འགྲོ་འདུག་ག་ན་ད་པའི་ཆེ་ཞེ་ད་ཆུ་ཞིག་འདེབས་ཆུ་ས་གནས་འདི་ན་ཆུ་འདི་འདྲ་ཡོད་རེད་ཟེར་ལབ་ཡོང་འདུག་ང་ལ་ཁོ་དེ་འདྲའི་གང་ཟག་དེ་ཁོ་རང་གི་བློ་རྒྱུད་ལ་ག་ཚད་གནས་འདི་ན་གཞི་དེ་ན་ཆུ་དེ་རྟོགས་པའི་ཚད་མ་སྐྱེ་གི་འདུག་དེ་ནས་ཆུ་དོན་གཉེར་གང་ཟག་དེ་དེ་ག་རེ་བྱེད་ཀྱི་འདུག་བྱས་ན་གནས་དེ་ལ་ཕྱིན་ཆུ་བཙལ་ཆུ་དེ་བཏུང་བཏུང་ནས་སྐོམ་པའི་ནད་སེལ་གི་རེད་བ་སྐོམ་པའི་ནད་སེལ་བ་དེ་དེ་འདྲའི་ཆུ་ཡོད་པར་སྟོན་པའི་རྗོད་བྱེད་དེ་ལ་བྱ་དེ་ལ་དེ་ནི་ག་རེ་རེད། ཉིང་དགོས་རེད། ད་དེ་དག་དེ་འདྲའི་སྐོམ་པའི་ནད་སེལ་བ་ལ། ཆུ་རྟོགས་པའི་ཚད་མ་སྔོན་དུ་འགྲོ་དགོས་རེད་དགོས་པ་དེ་བྱས། ཆུ་བཟློག་པའི་མཚན་མ། རྒྱུད་ལ་སྐྱེ་བ་ལ་བརྗོད་བྱ་ཆུ་ཡོད་པ་སྔོན་དུ་འགྲོ་དགོས་རེད་བྱས་ཙང་ད་ཕྱི་མ་ཕྱི་མ་སྔ་མ་སྔ་མ་དང་འབྲེལ་བ་དེ་འབྲེལ་བ་བྱ་གི་འདུག་བ་ད་འདི། ང་ཚོ་གཞུང་ནས་བཤད་ན་ནི་དགོས་སོགས་ཆོས་བཞི་དེ་མ་རེད་སྤྱིར་བཏང་ཁོ་རང་ལྟོས་པའི་དགོས་སོགས་ཆོས་བཞི་བྱ་ཡ་འདུག་ང་བརྩམས་སྲིད་བརྩམས་རེད་ག་ཟེར་ན། ད་དེ་ཕྱི་མ་ཕན་ཆད་ཀྱི་འདོད་དོན་འགྲུབ་ཡ་ཅིག་མ་རེད་བ། ད་ལྟ་གཞུང་གི་དཔེ་ཅིག་དགོས་སོགས་ཆོས་བཞི་བྱ་ཡ་འདུག་ང་ཚེ་ཕྱི་མ་ཕན་ཆད་ཀྱི་འདོད་དོན་འགྲུབ་ཡ་ཞིག་ཆ་མཐུན་བྱ་དགོས་རེད་བ།

དགོས་འབྲེལ་ངག་ལ་བརྟེན་དགོས་འབྲེལ་ངག་ལ་བརྟེན་ཁོས་བསྟན་བཅོས་ལུས་དགོས་སོགས་བཞི་རྟོགས་འདུག་དེ་ནས་ད་དེ་འདྲའི་བསྟན་བཅོས་འདི་ལ་ཐོས་བསམ་བྱས་པས་ན། བརྗོད་བྱ་འདི་འདྲ་འདུག་བརྗོད་བྱ་འདི་ལ་བརྟེན་པའི་དགོས་པ་འདི་འདྲ་འདུག་དགོས་པ་འདི་ལ་བརྟེན་ཉིང་དགོས་འདི་འདྲ་འགྲུབ་པ་འདུག་བསམ་ཡང་ཤེས་ནས་ཁོ་བསྟན་བཅོས་འདི་ལ་ཐོས་བསམ་པ་འཇུག་འདུག་བ་འཇུག་པ་འདི་ག་རེ་ཟེར་ན། ད་ཉིང་དགོས་རེད་དེ་མ་གཏོགས་པའི་ཅིག་དེ་ཐོས་བསམ་གྱི་མཐར་ཐར་པ་ཐོབ་དེ་སྐད་ཅིག་མ་རེད་དེ་ལྟར་དགོས་འབྲེལ་ངག་གི་ཉིང་དགོས་དེ་སྟོང་ནས་བསྟན་བཅོས་ལ་འཇུག་པ་དག་གི་ནང་གི་ཉིང་དགོས་དེ་གྲུབ་སོང་རེད།

བྱ་ནང་ཁོ་བོ་དགོས་འབྲེལ་ངག་བཀོད་པའི་ཤ་ཞེན་བྲིས་འདུག་དགོས་འབྲེལ་ངག་བཀོད་པ་གཅིག་འདི་རེད་ཟེར་བར་བྱ་འདི་བཀོད་ན་ཨང་ཁྱབ་པ་མེད་པ་ཆགས་འགྲོ་གི་རེད་འོ་ན་འདི་ཡིན་འདི་ཡིན་པས་ཁྱབ་པ་ད་ང་ཚོ་གཅིག་རིགས་པའི་འགྲོ་སྟངས་སླེབས་འདུག་ཨ་འོ་ཐུགས་ཆེ་ད་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་བཞག་སོང་ན་ད་བསྟན་བཅོས་ཁོ་རང་གི་བརྗོད་བྱ་གང་ཡིན་པ་དེ་བརྗོད་བྱ་བྱེད་བསྟན་བཅོས་དེ་ལ་བརྟེན་ནས་བརྗོད་བྱ་དེ་རྟོགས་པ་དེ་ག་རེ་རེད་ཨང་གཅིག་དགོས་པ་བྱེད་བརྗོད་བྱ་དེ་རྟོགས་པ་ལ་བརྟེན་ནས་ཉམས་སུ་ལེན་མཐར་ཨང་གཅིག་གི་ཉིང་དགོས་མྱང་འདས། ཐོབ་མིན་ཐོབ་པ་དེ་ལྟར་རེད། ཨ་ད་ཉིང་དགོས་ཆ་དེ་རེད་བ་ད་འདི་བསྟན་བཅོས་ཆ་ཚང་གཅིག་པོ་གཅིག་ཡང་རེད་འོ་དེ་ཁྱེད་རང་ཚོ་ད་མངོན་རྟོགས་རྒྱན་ནས་འདྲེ་དང་ད་ཅིག་བསྡུ་བ་བསྡུ་རྩ་བ་ད་གཞུང་ག་བ་བྱ་ཡིན་ནོ་དབུ་མ་ད་ང་འཇུག་པ་ལྟ་བུ་ཡིན་ན་གཅིག་པོ་གཅིག་ཡང་རེད་བ་འཇུག་པ་ལྟ་བུ་ཡིན་ན་བདག་རང་ཅག་ཡིན་ད་འཇུག་འཇུག་པའི་དགོས་འབྲེལ་ངག་དེ་ཡོད་རེད་དབུ་མ་འཇུག་པའི་དགོས་འབྲེལ་ངག་ཨ་ད་བྱ་ན་ག་བ་བྱ་དགོས་རེད། ད་དེ་ཙམ་ན་དགོས་འབྲེལ་ངག་ངེས་པར་དུ་ཡོད་རེད་ཨ་ད་དེ་ཤ་ཤན་དེ་དུ་ང་ལ་ཆེར་གེ་ཆེ་དེ་ཡང་བཀའ་སུ་པ་དེ་བ་ཅན་གང་ད་ཡ་གཞུང་ཆ་ཚང་ལབ་པ་ཡོད་རེད་དགོས་འབྲེལ་ངག་ཡ་དེ་ད་ང་ཚོ་དེ་ཡིན་ཅེ་ག་ས་དུས་དུས་དེ་ཆེ་ཨ་དེ་ཆེ་ད་དཔེ་ཆ་མཚམས་དེ་མར་ཀློག་ཤིག་འདྲི་ཟེར་བ་ད་ང་ཚོ་བཀའ་སུ་པ་གྲངས་ངེས་ཆ་དེ་རེད་ཡ་དེ་བཞིན་ད་དགོས་འབྲེལ་ངག་བཀོད་པའི་དགོས་པ་དེ་འདྲ་རེད་ད་ང་བྱས་ལ་དོགས་གཅོད་དེ་བཅས་ཤན་ཁོ་ཟེར་འགྲོ་གི་རེད་ད་འདུག་གཅིག་གིས་ཕག་ཧོ་ལོ་ཡང་གཅིག་སེར་སྦྲེང་དང་ག་རེ་རེད་ང་ཚོ་པཎྜི་ཏ་ཚོའི་གསུང་ཚུལ་མི་འདྲ་བ་དེ་བྱུང་དང་ང་ཚོ་དཔེ་ཆ་བལྟས་ཟེར་ན་དེ་དེ་བྱུང་ན་ད་གཉིས་པ་གྲངས་ངེས་པ་ཟེར་དོ་ང་ལ་ད་དགོས་འབྲེལ་ངག་དེ་ག་ས་དགོས་སོགས་ཆོས་བཞི་གྲངས་ངེས་པའི་རྒྱུ་མཚན་རེད་བ།

ནུས་ཀྱང་འདོད་བྱ་མ་ཡིན་པ་ཉིད་དམ་འདོད་བྱ་ཡིན་ཀྱང་མ་འབྲེལ་ལམ་སྙམ་པའི་དོགས་པ་བཟློག་པའི་ཕྱིར། བརྗོད་བྱ་ལ་སོགས་པ་བཞི་ཁོ་ན་བསྟན་པ་ཡིན་ནོ་ཞེས་འཆད་དོ། ད་སློབ་དཔོན་ཆོས་མཆོག་ག་རེ་གསུངས་འདུག་ཟེར་ན། བསྟན་བཅོས་འདི་དགོས་པ་མེད་དམ། ཡང་ན་དགོས་པ་ཡོད་ཀྱང་དགོས་པ་དེ་སྒྲུབ་མི་ནུས། ད་འདི་ཚོ་དྲིས་ན་འདི་རེ་རེ་བགྱི་བཞག་རེད་ད། བསྟན་བཅོས་འདི་དགོས་པ་མེད་དམ་ཟེར་དུ་ང་ལ་དཔེར་ན་བྱ་རོག་སོ།

ཉི་མ་ང་ལབ་ལ་དང་དུ་ཇི་སྲིན་ཏོག་ཅིག་ང་ཚོ་རྙེད་ཟེར་ད་ག་ལ་བ་ཁྱོད་ཚོ་སོག་པོ་འདི་འདྲ་འདི་འདྲ་ཡོད་ཚད་རེད་ད་མི་ཤེས་ད་མི་ཤེས་ད་ལབ་ཡོད་དོ་བྱས་ཙང་དགོས་པ་མེད་པ་དེ་བྱ་རོག་སོ་བསྟན་བཅོས་ལྟ་བུ་དགོས་པ་ཡོད་ཀྱང་སྒྲུབ་མི་ནུས་པ་དེ་ས་ད་འདི་ལབ་བཤད་རེད་ད་ཨ་འདི་བྱེད་བཤད་ད་ལི་ད་སོག་པོ་ཅིག་བྱ་དགོས་པ་དགོས་པ་ཡོད་ཀྱང་སྒྲུབ་མི་ནུས་པ་གཉིས་དང་ཨ་ནུས་ཀྱང་འདོད་བྱ་མ་ཡིན་པ་དགོངས་དང། ནུས་ཀྱང་འདོད་བྱ་མ་ཡིན་པ་ཟེར་ལ་དེ་སོགས་པས་དེ་བྱ་བྱ་རེད་དཔེ་དེ་ལྟར་ན། མ་ག་ས་ཆུང་མར་ལེན་པ་སང་ཡང་ན་ཆུང་མར་ལེན་པ་སང་ཞེས་བསྡད་པ་རེད་དེ་ཁོ། ཅིག་གིས་ནུས་ཀྱང་སྒྲུབ་ནུས་ཀྱི་མ་རེད་པ་ཆུང་མར་ལེན་ཐུབ་ཀྱི་རེད་དེ་ཡིན་ན་ལེན་མེད་ན་མི་ཅིག་ད་མཐོང་སྣང་ཡག་པོ་ཡོང་བ་མ་རེད་པ་ཨོ་དེ་ལྟར་རེ་རེ་མཚན་གཞི་རེ་རེ་ཡོད་རེད་དགོས་པ་མེད་དམ་སྙམ་པ་ཡང་དགོས་པ་ཡོད་ཀྱང་སྒྲུབ་མི་ནུས་དགོས་པ་ཡོད་ཀྱང་སྒྲུབ་མི་ཐུབ་པ་ལ་དེ་རེ་ད་འོ་ལགས་སོ། ག་ས། འཇོག་པོའི་གཙུག་རྒྱན་ལྟ་བུ་ཞིག་ཟེར་གྱི་འདུག་ག་རེ་ཟེར་ན་ག་རེའི་དབུའི་གཙུག་རྒྱན་ལྟ་བུ་ཞིག་ག་རེའི་དབུའི་གཙུག་རྒྱན་ལྟ་བུ་དེ་ང་ཚོས་ག་ཟེར་ན་དགོས་པ་དེ་ཡོད་རེད་ཡིན་ན་ང་རང་ཚོ་སྒྲུབ་ཐུབ་ཀྱི་མ་རེད་ཟེར་ད་དེ་ང་རང་ཚོ་ཐོབ་ཐུབ་ཀྱི་མ་རེད་གསུངས་དགོས་ཟེར་རེད་ད་དེ་རེ་རེ་ཡོད་མཚན་གཞི་རེ་རེ་ཡོད་རེད་འདོད་བྱ་ཡིན་ཀྱང་མ་འབྲེལ་ལམ་སྙམ་པའི་དོགས་པ་བཟློག་པའི་ཕྱིར་བརྗོད་བྱ་ལ་སོགས་པ་བཞི་ཁོ་ན་བསྟན་པ་ཡིན་ནོ་ཞེས་འཆད་དོ། ད་ནི་དོགས་པ་བཞི། དགོས་པ་མེད་དམ་སྙམ་པའི་དོགས་པ།
ཨ་རིག་ག་ས་དགོས་པ་བསྒྲུབ་མི་ནུས་པ་སྙམ་པའི་དོགས་པ། བསྒྲུབ་ནུས་ཀྱང་འདོད་བྱ་མ་ཡིན་པའི་དོགས་པ། འདོད་བྱ་ཡིན་ཀྱང་མ་འབྲེལ་ཕྱི་མ་ཕྱི་མ་སྔ་མ་སྔ་མ་མ་འབྲེལ་སྙམ་པའི་དོགས་པ་ཡོད་རེད་དོགས་པ་འདི་བཟློག་ཡག་ཆེད་དུ་ག་རེ་ཞིག་ཁོ་ནར་ངེས་པ་བསྟན་པ་རེད་དགོས་པ་ཡོད་རེད་བརྗོད་བྱ་ཡོད་རེད་ཉིང་དགོས་ཡོད་རེད་འབྲེལ་བ་ཡོད་རེད་ཏུ་ཨ་བཞི་ཁོ་ནར་ངེས་པ་བསྟན་པ་རེད་ཅེས་འཆད་དོ། སློབ་དཔོན་དུལ་བ་ལྷ་ལ་སོགས་པ་ནི་བརྗོད་བྱ་མེད་དམ་མེད་པ་ཉིད་དང་དགོས་པ་མེད་དམ་ཉིད་དང་ཉིང་དགོས། ན་རྒྱ་ནོར་བ་མེད་དམ་ཉིད་འདི་དག་ལ་ནི། དེའི་ཐབས་དེ་དང་མ་འབྲེལ་ལམ་སྙམ་པའི་དོགས་པ་བཀག་ནས་བསྟན་བཅོས་ལ་འཇུག་པ་ཉིད་དུ་གྲུབ་པའི་ཕྱིར་རྣམ་པ་བཞི་ཁོ་ན་ངེས་པ་ཡིན་ནོ། ད་འདི་ག་ཟེར་ན། བརྗོད་བྱ་ཁོ་རང་ཡོད་བ་མ་རེད། བརྗོད་བྱ་ཁོ་རང་ཡོད་བ་མ་རེད། དགོས་པ་ཡོད་བ་མ་རེད། ཉིང་དགོས་ཡོད་བ་མ་རེད། འབྲེལ་བ་ཡོད་བ་མ་རེད་ཟེར་ནོ་ལ། ད་ལོག་རྟོག་བཞི་འདུག་པ། རྩ་བ་ནས་ཡོད་བ་མ་རེད་ཟེར་ལོག་རྟོག་ལོག་རྟོག་བཞི་སེལ་ཡག་ཆེད་དུ་ག་རེ་ཟེར་ན་བཞི་ཡོད་རེད། འོ་འདི་གསུངས་རེད། བཞི་ཁོ་ན་བསྟན་པ་ཡིན་ནོ་ཞེས་འཆད་དོ། གང་ལྟར་འགལ་བ་མེད་པ་ཉིད་དུ་ཤེས་པར་བྱའོ་ད་འདི་གསུངས་ཚུལ་གཉིས་འདུག་སློབ་དཔོན་ཆོས་མཆོག་གསུངས་ཚུལ་དང་སློབ་དཔོན་དུལ་ལྷས་གསུངས་ཚུལ་གཉིས་འདུག་སྟེ་ཡིན་ནའི་གཉིས་ཀ་འགལ་བ་ཡོད་མ་རེད། འོ་འདུག་སེ་རེད། ད་མདོ་དོན་ག་ས་ན་དགོས་འབྲེལ་ག་ས་དགོས་སོགས་ཆོས་བཞི་ཆོས་བཞི་གྲངས་ངེས་པའི་རྒྱུ་མཚན་ག་ས་ན་ལོག་རྟོག་བཞི་ཡོད་ཙང་ཨན་ག་ས་ན་ལོག་རྟོག་བཞི་པོ་དེ་དང་མཐུན་པས་ཨན་ཆོས་བཞི་གྲངས་ངེས་པ་རེད། འོ་དུ་སུ་དགོས་སི་རེད། ད་འདི་སྟབས་བདེ་པོ་རེ་ཆགས་སོང་ལོག་རྟོག་བཞི། ཡོད་རེད་ད་དགོས་པ་ག་ས་བརྗོད་བྱ་མེད་པ་མེད་དམ་སྙམ་པ་དགོས་པ་མེད་དམ་སྙམ་པ་འབྲེལ་བ་ཉིང་དགོས་མེད་དམ་སྙམ་པ་འབྲེལ་བ་མེད་དམ་སྙམ་ལོག་རྟོག་བཞི་ཡོད་ལོག་རྟོག་བཞི་སེལ་ཡག་ཆེད་དུ་ག་རེ་རེད་དགོས་སོགས་ཆོས་བཞི་ཆོས་བཞི་གྲངས་ངེས་པ་རེད། འོ་འདུག་སེ་རེད། འོ་འདུག་སེ་གལ་ཏེ་དགོས་པ་ལ་སོགས་པ་སྟོན་པའི་ངག་གིས་དོགས་པ་དེ་དག་སེལ་ན་ནི་སྒྲ་མི་རྟག་བརྗོད་པས་ཀྱང་རྟག་འཛིན་ལོག་རྟོག་སེལ་བར་འགྱུར་ལ། ད་འདི་ཅི་སྟངས་བྱས་ནས་གང་གི་བའི། དགོས་འབྲེལ་ངག་བཀོད་པའི་དགོས་པའི་སྐབས་སུ་རིགས་པ་དེ་བཏང་གི་རེད། ཚོ་སྒྲིག་བྱས་ན། ད་འདིའི་སྐབས་སུ་ཡང་འདིའི་སྐབས་སུ་རིགས་པ་བཏང་འདུག་དགོས་འབྲེལ་ངག་བཀོད་པའི་དགོས་པའི་སྐབས་སུ་ལ་ད་ངེད་ལ་ཡིན་པ། གཞོན་ནུ་ག་ས་དེ། གཞོན་ནུ་མ་ལེན་ནམ་ཡང་ན་ག་ས་མུ་སྟེགས་རྣ་མ་ཕུག་པས་སྟོང་སྡེའི་བསྟན་བཅོས་ལ། ག་ས། གོལ་སོགས་ཆོས་བཞི། བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་རྟོགས་པའི་ཚད་མ་བསྐྱེད་པའི་ཆེད་དུ་ཡིན་ལབ་ཤར་བ། ཨང་ངག་ཙམ་ལ་བརྟེན་ནས་དེ་ཚད་མ་བསྐྱེད་ཐུབ་རེད་པས། ཨང་སྒྲ་མི་རྟག་བརྗོད་པའི་རྗོད་བྱེད་སྒྲ་དེ་ལ་སྒྲ་མི་རྟག་པ་རྟོགས་པའི་ཚད་མ་བསྐྱེད་ཐུབ་རེད་པས་འོ་ན། སྒྲ་མི་རྟག་པ་སྒྲུབ་ཡག་ཆེད་དུ་གཏན་ཚིགས་དཔེ་ལ་བཀོད་པ་དོན་མེད་པ་ཐལ་བ་དེ་རིགས་པ་དེ་བཏང་རེད།

ཐེ་ཚོམ་དང། མ་རྟོགས་པ་བསལ་ནས་ཡང་དག་པར་ཚད་མ་རྟོགས་པ་སྐྱེ་བའི་ཕྱིར་ཡིན་པས་འགལ་བ་མེད་དོ་ཞེས་ད་ལན་གསུངས་བྱས་ཙང་ད། སྐྱོན་ཡོད་བ་མ་རེད། སྒྲ་མི་རྟག་པ་རྗོད་བྱེད་སྒྲ་ཁོ་ན་ལ་བརྟེན་ནས་སྒྲ་མི་རྟག་རྟོགས་པའི་ཚད་མ་སྐྱེ་ཟེར་ན་སྐྱོན་ཡོད་དེ་ཡོད་རེད་དེ། ཡིན་ན་འདི་སྐྱོན་ཡོད་བ་མ་རེད། རང་ལུགས་འདིར་སྐྱོན་སྨོས་བྱས་སོང། འོན་ཀྱང་བྱས་པ་ལ་སོགས་རྟགས་དང་དཔེ་ལ་སོགས་པ་ནི་ཐེ་ཚོམ་དང་མ་རྟོགས་པ་བསལ་ནས་ཡང་དག་པའི་ཚད་མ་རྟོགས་པ་སྐྱེ་བ་ཡིན་པའི་ཕྱིར་འགལ་བ་མེད་དོ། ད་འདིའི་ཚད་མ་ཟེར་དེ་ཇི་ལྟར་ང་ཚོ་ཅིག་ཚད་མ་དེ་རྟོགས་པ་རང་ལ་བྱེད་ཀྱི་མེད་པའི་བཟོ་འདྲ་ཅིག་འདུག་དེའི་ཚད་མ་ཟེར་དེ་ཨང་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་ཡོད་པར་རྟོགས་པའི་ཡིད་དཔྱོད་ཙམ་སྐྱེ་ཡག་ཆེད་དུ་རེད། ཡིད་དཔྱོད་ཙམ་སྐྱེ་ཡག་ལ་ཡིན་གཅིག་མིན་གཅིག་ད་གཏན་ཚིགས་བཀོད་དགོས་ས་ཡོད་མ་རེད་པ། འོ་དེ་ཡིད་དཔྱོད་ཙམ་སྐྱེ་ཡག་སྐྱེ་གི་རེད་ཟེར་ད་ལྟ་ཚུལ་ཁྲིམས་ཅན་འདི་འདྲས་གསུངས་ཤེས་ཡིད་དཔྱོད་ཙམ་སྐྱེ་ཡིད་དཔྱོད་ཅིག་དེ་སྦྱངས་པས་ཚད་མ་དེ་སྐྱེ་གི་རེད་ཟེར་སོ། ཡ་ད་འདི་གཉིས་ཀ་ལ་བསམ་ན་འགྲིག་གི་རེད། རྟ་མ་ལོག་ཞེས་བོས་ན་ང་ནི་གོ་འདྲེ་འང་དེ་རིང་ཚར་བཅད་ཞེ་ན་ད་གསུམ་པ་གཅིག་དང་ཐ་དད་དཔྱད་པ་ནི་ད་གཅིག་དང་ཐ་དད་ཟེར་དུས་ཀ་ལ་འོ་རེད། དགོས་སོགས་ཆོས་བཞི་པོ་དེ་ནང་ཕན་ཚུན་གཅིག་རེད་ཐ་དད་རེད་ད་གཅིག་དང་ཐ་དད་ཟེར་དུས་ཀ་ལ་འདི་གཅིག་དང་ཐ་དད་ཟེར་ཏེ་སྤྱིར་ན་གཅིག་དང་ཐ་དད་སྐད་ཆ་མ་ཡིན་པ་ཅིག་ག་རེ་རེད་ངོ་བོ་གཅིག་དང་ཐ་དད་རེད། ངོ་བོ་གཅིག་རེད་ཐ་དད་རེད་དགོས་སོགས་ཆོས་བཞི་ཆ་ཚང་ངོ་བོ་གཅིག་པུ་རེད་ཡང་ན་ནང་ཕན་ཚུན་ངོ་བོ་ཐ་དད་རེད་ཟེར་སྐད་ཆ་དེ་རེད། འོ་ན་བརྗོད་བྱ་ལ་སོགས་པ་དེ་དག་གཅིག་དང་ཐ་དད་ཇི་ལྟར་ཡིན་ཞེ་ན་ཁྱེད་རང་ཚོ་དེ་ངོ་བོ་གཅིག་དང་ཐ་དད་ལབ་ཡག་འོ་རེད།

ཕྱོགས་ཀྱི་གླང་པོས་གང་ཕྱིར་མིང་བཅོས། བརྗོད་བྱ་ཡི་ཆོས་དེ་དག་ཀྱང་རྟག་མི་རྟག་ཡིན་པས་སྒྲ་དོན་དང་ནི་འབྲེལ་བ་ནི་ངོ་བོ་ཉིད་དུ་འགས་མི་ཤེས། ད་བརྗོད་བྱ་རྗོད་བྱེད་ཀྱི་འབྲེལ་བ་སུ་སྟོན་བ་ལ་དེ་རེད་པ་ད་ང་ཚོ་མོས་འབྲེལ་བ་རྟག་པོ་ག་ས་འདི་དེ་བྱུང་འབྲེལ་གྱི་འབྲེལ་བ་དེ་མ་ཡིན་པ་བྱས་བདག་གཅིག་འབྲེལ་གྱི་འབྲེལ་བ་ད་འདུས་མ་བྱས་ཀྱི་འབྲེལ་བ་དེ་རེད་པ་བརྗོད་བྱ་རྗོད་བྱེད་ཀྱི་འབྲེལ་བ་ཟེར་འདི་སྤྱིར་ན་བརྗོད་བྱ་རྗོད་བྱེད་ཀྱི་འབྲེལ་བ་དེ་ག་རེའི་འབྲེལ་བ་དེ་རེད་འབྲེལ་བ་འདུས་མ་བྱས་ཀྱི་བྱས། ད་ལྟ་ཅིག་ཉིང་དགོས་དགོས་པ་དང་འབྲེལ་ས་དེ་ག་རེ་ཟེར་ན་ཨ་འབྲེལ་བ་ག་རེ་ཟེར་ན་འདུས་བྱས་ཀྱི་འབྲེལ་བ་རྒྱུ་འབྲས་ཀྱི་འབྲེལ་བ་དེ་རེད་བ་ད་འདི་སློབ་དཔོན་ཕྱོགས་གླང་གི་གཞུང་འདི་ཁུངས་འདི་རེད་བཞག་ཅེས་གསུངས་པ་ལྟར་རོ་ལྟར་རོ་ཞེས་གཞན་དག་འདོད་མོད་ཀྱི་གྲུབ་མཐའ་འདི་ལྟར་ན་གྲུབ་མཐའ་འདི་ཟེར་དུས་སུའི་ལུགས་ད་བྱེ་བྲག་སྨྲ་བ་ཁོ་རང་ལུགས་ལྟར་བྱས་ན་བརྗོད་བྱ་རྗོད་བྱེད་ཀྱི་འབྲེལ་བ་ཡིན་ཀྱང་སྒྲ་སྤྱི་དང་དོན་སྤྱི་གཉིས་ཀྱང་ཡིད་ཤེས་ཀྱི་ཡུལ། ག་ཟེར་ན། མིང་དང་མཚན་མ། མིང་དང་མཚན་མ་མི་ལྡན་པའི་འདུ་བྱེད་རྫས་གྲུབ་ཡིན་པས་དེ་བརྗོད་བྱ་དང་ངོ་བོ་གཅིག་ཡིན་ལ་གཞན་གཉིས་ཐ་དད་ཡིན་ནོ། ད་བརྗོད་བྱ་རྗོད་བྱེད་ཀྱི་འབྲེལ་བ་དེ་བྱེ་བྲག་སྨྲ་བ་ཁོ་རང་ལུགས་བྱས་པས་ནི་ཁོ་སྒྲ་སྤྱི་ཟེར་ནས་མི་འདུག་ད་འདི། འདུས་མ་བྱས་འདོད་དགོས་རེད་བ་འདུས་མ་བྱས་རྫས་གྲུབ་ཡིན་ཟེར། རྫས་གྲུབ་ཡིན་པས་དེ་བརྗོད་བྱ་དང་ངོ་བོ་གཅིག་ཡིན་ལ་གཞན་གཉིས་ཀྱང་གཞན་གཉིས་དང་ཐ་དད་ཡིན་ནོ། ད་འདུས་མ་བྱས་ཡིན་ན་འདུས་མ་བྱས་རྫས་གྲུབ་ཡིན་པས་ཁྱབ་ཟེར་དགོས་རེད། གཞི་གྲུབ་ན་ག་རེ་ཡིན་པས་ཁྱབ་རེད་རྫས་དྲུག་ཡིན་པས་ཁྱབ་རེད། རྫས་དྲུག་ཡིན་པས་ཁྱབ་རེད་གཞི་གྲུབ་ན་རྫས་ཡོད་ཡིན་པས་མ་ཁྱབ་རྫས་ཡོད་ཟེར་དུས་དོན་དམ་བདེན་པ་རང་ལ་གོ་དགོས་འདུག་ག་འོ་དེ་རེད་ད་ང་ཚོ་བྱེད་ལེགས་རེད་འདུས་མ་བྱས་རྫས་གྲུབ་གསུམ་ཁོ་ནར་ངེས་མི་ངེས་སྐབས་སུ་བྱེད་ལེགས་རེད་འོ་དེ་གཞན་གཉིས་དང་ཐ་དད་ཡིན་ནོ། ད་གང་ལྟར་ཀྱང་རྡུལ་ཆ་སོང། དགོས་སོགས་ཆོས་བཞི་པོ་དེ་འོ་ནང་ཕན་ཚུན་ངོ་བོ་གཅིག་དང་ཐ་དད་རེད་ཟེར་དུས་ལ། དགོས་པ་བྱས། ཉིང་དགོས་བྱས། འབྲེལ་བ་དེ་གསུམ་འདི་ག་རེ་དང་ངོ་བོ་གཅིག་རེད་བརྗོད་བྱ་དང་ངོ་བོ་གཅིག་རེད་ཡིན་ཏེ་དེ་གསུམ་བརྗོད་བྱ་ཡིན་པའི་ཕྱིར་བྱས། ད་དགོས་པ་དང་ཉིང་དགོས་གཉིས་ངོ་བོ་ཐ་དད་རེད་ཐ་དད་ཡིན་ཏེ་དེ་གཉིས་ངོ་བོ་ཐ་དད་ཡིན་ཏེ་དེ་གཉིས་ག་རེ་ཡིན་པའི་ཕྱིར་རྒྱུ་འབྲས་ཡིན་པའི་ཕྱིར་ད་འདི་འདྲ་སོང་ཨོ་དེ་རེད་བ། གཞན་གཉིས་དང་ཐ་དད་ཡིན་ནོ་ཞེས། ཐ་དད་ཡིན་ནོ། ཅེས་ཐ་བེད་ཅིང་འདྲི་ཟེར་བ། ད་རྩ་བའི་ཚིག་འགྲེལ་ལས་ཚིག་དོན་འདི་ལེགས་རེད་ད་ཚིག་དོན་འདི། གསུམ་པ་ཚིག་དོན་ནི་གཞུང་དུ་རྩ་བ་ཡོད་ན་རྩ་བ་འདི་གར་བླུགས་དུ་བ་ཆོས་རྣམས་རབ་ཏུ་རྣམ་འབྱེད་མེད་ཉོན་མོངས་རྣམས་གང་ཕྱིར་ཉེ་བར་ཞི་ཉོན་མོངས་དེ་བས་དེ་ཕྱིར་འདི་ནི་སྟོན་པས་གསུངས་སོ་དེ་བས་དེ་ཕྱིར་དེ་ཡན་ཆད་འགྲོ་དགོས་རེད་བ་གསུམ་པ་ཚིག་གི་དོན་འགྲེལ་པ་ལས། ཆོས་མངོན་པ་ད་འདི་དགོས་སོགས་ཆོས་བཞི་བསྟན་སྣང་དུ་བག་བྱ་དགོས་རེད་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་ཁོའི་བརྗོད་བྱ་ཡིན་ལབ་སོང། དགོས་འབྲེལ་ངག་གི་བརྗོད་བྱ་དེ་ལ་དགར་ཤག་རེད། བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་བྱུང་བ་རེད་པ། ད་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་དེ་དགོས་འབྲེལ་ངག་གི་བརྗོད་བྱ་ཡིན་ན། དགོས་འབྲེལ་ངག་གི་ཚིག་ག་རེ་དང་ག་རེ་དང། ག་རེས་ག་རེ་བསྟན་གྱི་རེད་བསྟན་བཅོས་ལུས་ཀྱི་དགོས་སོགས་ག་རེས་ག་རེ་བསྟན་གྱི་རེད་དེ་ཡོང་གི་རེད་པ། ད་ཆོས་རྣམས་ཞེས་པའི་སྐབས་སུ་ག་རེ་བསྟན་གྱི་འདུག་བསྟན་བཅོས་ལུས་ཀྱི་བརྗོད་བྱ་བཅས། རབ་ཏུ་རྣམ་འབྱེད་ཞེས་པའི་སྐབས་སུ་བསྟན་བཅོས་ལུས་ཀྱི་དགོས་པ་བཅས། མེད་པར་ཉོན་མོངས་རྣམས་གང་ཞིག་ཉེ་བར་ཞི་བར་བྱེད་པའི་ཐབས་མེད་ལ་ཉོན་མོངས་པས་ན་འཇིག་རྟེན་སྲིད་མཚོ་འདིར་འཁྱམས་ཏེ། དེ་ཡན་ཆད་ག་རེ་ཟེར་ན། ད། ལྡོག་ཕྱོགས་ནས་ག་རེ་བསྟན་གྱི་རེད་ཉིང་དགོས་བསྟན་གྱི་རེད། དངོས་བསྟན་རེ་བྱེད་པས་ན་གོ་ད་ཅིག། ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་མེད་ན། ཉོན་མོངས་ཅིག་ཞི་ཐུབ་ཀྱི་མ་རེད། ཉོན་མོངས་མ་ཞི་ན་དེའི་དབང་གིས་ལས་བསགས་པ་རེད། ལས་བསགས་པས་ན་དེའི་དབང་གིས་འཇིག་རྟེན་ན་འཁོར་བ་འཁོར་གྱི་རེད་ཟེར་དུས་སྒང་ལ། ད་ལྡོག་སྟེ་ན་ཆོས་རབ་ཏུ་རྣམ་འབྱེད་ཤེས་རབ་ཡོད་ན། དེ་ལ་བརྟེན་ནས་ཉོན་མོངས་ཟློག་ཐུབ་ཀྱི་རེད། ཉོན་མོངས་ཟློག་ཐུབ་ན་དེ་ལ་བརྟེན་ནས་ལས་བསགས་ཀྱི་མ་རེད། ལས་མ་བསགས་ན་དེ་ལ་བརྟེན་ནས་འདུས་བྱས་ཀྱི་འཁོར་བ་ལས་གྲོལ་གྱི་རེད་ཟེར་དུས་སྒང་ལ་ལྡོག་དོན་གྱི་ཐོག་དེ་ནས་ག་རེ་བཤད་ཀྱི་འདུག་ཉིང་དགོས་ངོས་བཟུང་དགོས་རེད་དངོས་སུ་ད་ཉིང་དགོས་བསྟན་གྱི་མི་འདུག་ག་ལྡོག་དོན་ཐོག་ནས་སུ་ན་དེ་ལྡོག་ཕྱོགས་ངོས་བཟུང་བའི་ཐོག་དེ་ནས་ག་རེ་རེད་ཉིང་དགོས་བསྟན་གྱི་འདུག་ག་འོ་འདུག་ཟེར་རེད་ད་འདི་ཚིག་རང་ལ་བག་ཆགས་ཡོད་འདུག་ག། བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་འདི་དགོས་འབྲེལ་ངག་གི་ཚིག་ག་རེས་ག་རེ་བསྟན་ཟེར་ན། དཔེར་ན་ཅིག་ཞུས་ན་ཡོང་གི་རེད་པ་ཆོས་རྣམས་རབ་རྣམ་འབྱེད་མེད་ཉོན་མོངས་གང་ཞིག་དེ་བས་འདི་ནི་གསུངས་སོ་ལོ་ཚིག་འདི་ཚིག་ད་འདི་དགོས་འབྲེལ་ངག་གི་གཞུང་འདི་འདི་བསྟན་བཅོས་ལུས་ཀྱི་དགོས་སོགས་ཆོས་བཞི་བསྟན་པས་ན་ཚིག་གང་དང་གང་གིས་བསྟན་བཅོས་ལུས་ཀྱི་གོལ་སོགས་ཆོས་བཤད་བསྟན། ཅེས་ལབ་པས་ན། ཆོས་རྣམས་ཞེས་པའི་ཚིག་འདི་དེ་ག་རེ་བསྟན་གྱི་རེད་བསྟན་བཅོས་ལུས་ཀྱི་བརྗོད་བྱ། ཨ་ནི་ཆོས་རྣམས་རབ་ཏུ་རྣམ་འབྱེད་ཟེར་དུས་ག་སོ་དགོས་པ། ད་མེད་པར་ནས་དེ་བས་དེ་ཡན་ཆད་ག་རེ་བསྟན་བཅོས་ལུས་ཀྱི་ཉིང་དགོས་བསྟན་པ་རེད་ག་སང་ཅི་ལབ་ཡིན་པ་འོ་འདི་ལབ་གོ་ད་འདི་ཚིག་དོན་ཚིག་འབྲས་འདི་རེད་བཞག། ཞེས་ག་ས། ཆོས་མངོན་པ་བསྟན་པ་ཆོས་མངོན་པ་བསྟན་པ་མེད་པར་ནི་སློབ་མས་ཆོས་རབ་ཏུ་རྣམ་པར་འབྱེད་པ་མི་ནུས་སོ་ཞེས་བརྗོད་པས་ད། ཅིག་གདུལ་བྱའི་རྒྱུད་ལ་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་སྐྱེ་བ་དེའི་ཕྱིར་དེའི་ཆེད་དམ་དོན་དུ། ཨཱོྃ་འདི་བྱས། ད་ཆོས་མངོན་པ་སྡེ་བདུན་པོ་འདི་ནི་འཇིག་རྟེན་ལྷ་དང་བཅས་པའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་སོ། ད་དེ་བས་དེ་ཕྱིར་འདི་ནི་སྟོན་པས་གསུངས་སོ། ད་འདི་སུའི་ལུགས་རེད་བྱེ་བྲག་སྨྲ་བ་ཁོ་རང་ལུགས་ཅིག་རེད་པ། འོ་ན་དགོས་པ་འདིའི་ཆེད་དུ་ཆོས་མངོན་པ་གསུངས་པའི་རྒྱུ་མཚན་གང་ཡིན་ཞེ་ན་དགོས་པ་ཟེར་དུས་ག་རེ་རེད། ཨཱོྃ་ཅིག་གདུལ་བྱའི་རྒྱུད་ལ་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་སྐྱེ་ཡག་ཆེད་དུ་ཨཱོྃ་ག་རེ་གསུངས་རེད། ད་ནི་བསྟན་བཅོས་འདི་གསུངས་པ་རེད་པ་ད་དེའི་དོན་དུ་ཆོས་ཀྱི་གསུང་ག་ས་ན་ཆོས་མངོན་པ་གསུངས་པའི་རྒྱུ་མཚན་གང་ཡིན་ཟེར་ན་དེ་ལྟར་ཆོས་མངོན་པ་བསྟན་པ་མེད་པར་ནི་འདི་ཆོས་ཀྱི་ག་རེ་སྐྱེ་གི་མ་རེད་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་མི་འབྱུང་ཞེས་ད་དེ་མི་འབྱུང་ཡིན་ཙང་ག་ས་ན་མི་འབྱུང་ཞིང་ད་མདོ་ལས། ཉོན་མོངས་པ་རྣམས་ནི་ཡེ་ཤེས་ཀྱིས་གཞོམ་པར་བྱ་བ་ཡིན་པས་ད་བྱས་ན་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་མི་འབྱུང་ན་ན་ཉོན་མོངས་གཞོམ་ཐུབ་ཀྱི་མ་རེད་པ་ག་རེ་ཟེར་ན་མདོ་ན་ག་རེ་ཟེར་ན་ཉོན་མོངས་པ་རྣམས་ནི་ག་རེས་འཇོམས་ཀྱི་རེད་ཟེར་དུས་ཡེ་ཤེས་ཀྱིས་གཞོམ་པར་བྱ་བ་ཡིན་གསུངས་བཞག་འདུག། ཞེས་གསུངས་པས། ཟག་བཅས་ཟག་མེད་ཀྱི་ཆོས་རྣམས་གཟུགས་དང་ཚོར་བ་དང་མི་རྟག་པ་དང་སྡུག་བསྔལ་ལ་སོགས་པ་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་མེད་པར་ནི་འཁོར་བའི་རྒྱུ་རྩ་བ་དང། ཉེ་བའི་ཉོན་མོངས་ད་རྩ་ཉོན་དང་ཉེ་བའི་ཉོན་མོངས་རྣམས་ཉེ་བར་ཞི་བར་བྱ་བ་སྟེ། བྱེད་པའི་ཐབས་གཞན་མེད་པའི་ཕྱིར་རོ། འདི་ལྟ་སྟེ། ཆོས་འཁོར་གང་གདུལ་བྱའི་རྒྱུད་ལ་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་སྐྱེ་བའི་ཕྱིར་བསྟན་བཅོས་འདི་བརྩམས་པ་ཡིན། ད་བརྩམས་པ་ཡིན། གང་ཟེར་ན་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་གདུལ་བྱའི་རྒྱུད་ལ་མ་སྐྱེས་ན། ཉོན་མོངས་དང་རྩ་བའི་ཉོན་མོངས་དང་ཉེ་བའི་ཉོན་མོངས་དེ་དག་ནམ་ཡང་འདོར་ཡག་ཐབས་གཞན་ཅིག་ཡོད་མ་རེད། ད་དེ་ལས་ཐབས་གཞན་འཚོལ་ཡོད་མ་རེད། ཨོ་དེ་རེད་ད། ཐབས་གཞན་མེད་ལ་དེ་དག་ཉེ་བར་མ་ཞི་ན་ནི་ག་རེ། རྩ་བའི་ཉོན་མོངས་དང་ཉེ་བའི་ཉོན་མོངས་དེ་དག་མ་ཞི་ན་ནི་ཉོན་མོངས་པ་རྣམས་ཀྱིས་ཀྱང་ཨང་ག་རེ་བྱེད་ཀྱི་རེད་ལས་བསགས་འགྲོ་གི་རེད། ལས་བསགས་ཏེ་དེ་གཉིས་ཀྱིས་སུ་མཐོང་བ་ལ། ལས་དང་ཉོན་མོངས་འདི་གཉིས་ཀྱིས་དང། ལས་དང་ཉོན་མོངས་འདི་གཉིས་ཀྱིས་འཇིག་རྟེན་པ་རྣམས་ག་རེ་བྱེད་ཀྱི་རེད་སྲིད་པའི་འཁོར་བའི་རྒྱ་མཚོ་ཆེན་པོ་དེར་ཡང་ནས་ཡང་དུ་འཁྱམས་པར་འགྱུར་བས་བྱེད་ས་དང། འདི་རེ་དོ། དེ་ལྟར་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་མེད་ན་འཁོར་བའི་རྒྱུ་མ་སྤངས་པས་དང། འབྲས་བུ་འཁོར་བ་ལས་ཐར་བར་མི་འགྱུར་དང། ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་མེད་ན། ག་རེ་སྤངས་ཐུབ་མི་འདུག། འཁོར་བའི་རྒྱུ་སྤངས་མི་འདུག། འཁོར་བ་སྐྱེད་བྱེད་ཀྱི་རྒྱུ་ད་ཀུན་འབྱུང། ད་ག་རེ་ཟེར་ན་ལས་དང་ཉོན་མོངས་པའི་ཀུན་འབྱུང་གཉིས་སྤངས་ཐུབ་ཀྱི་མི་འདུག་ལས་དང་ཉོན་མོངས་པའི་ཀུན་འབྱུང་གཉིས་མ་སྤངས་ན་རྒྱུ་ཡོད་པ་དེ་སྲིད་དུ་འབྲས་བུ་ལྡོག་སྲིད་མ་རེད་དེ་གསུངས་པ་རེད་རྒྱུ་མ་སྤངས་པས་འབྲས་བུ་འཁོར་བ་ལས་ཐར་བར་མི་འགྱུར་བ་དེ་བས་དེའི་ཕྱིར་ཞེས་ལྡོག་པ་དངོས་སུ་བསྟན་ཏེ། དེའི་ཕྱིར་ཞེས་ལྡོག་པ་དངོས་སུ་བསྟན་ནས་ཆོས་མངོན་པ་བསྟན་ན་ཟེར་གདུལ་བྱའི་རྒྱུད་ལ་དགོས་པ་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་སྐྱེ་གི་རེད། དེ་ཉིད་ལམ་བཞིར་གོམས་པར་བྱས་པས་ད་དེ་ཉིད་ལམ་བཞི་གོམས་པར་བྱས་ལམ་བཞི་དུ་ཞོག་ཟེར་ན། ཚོགས་ལམ། སྦྱོར་ལམ། མཐོང་ལམ། སྒོམ་ལམ་བཞི་སྒོམ་པ་བྱེད་རྒྱུ་རེད། མི་སློབ་ལམ་སྒོམ་བྱེད་སྲིད་ཡོད་མ་རེད་མི་སློབ་པའི་ལམ་གནས་སྐབས་སུ་སྒོམ་ཡོད་མ་རེད་བ། ད་དེ་ཉིད་ཟེར་དུས་ལ་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་དང་པོ་ག་རེ་ཟེར་ན་ཐོས་བྱུང་གི་ཨ་ནི་ཅིག་ཤེས་རབ་བསྐྱེད་དེ་ནས་བསམ་བྱུང་གི་ཤེས་རབ་བསྐྱེད་དེ་ནས་བསམ་བྱུང་གི་ཤེས་རབ་དེའི་སྟེང་དེ་ནས་ཨ་ནི་སྒོམ་བྱུང་གི་ཤེས་རབ་དེ་ཚོགས་ལམ་སྦྱོར་ལམ་སྒོམ་ལམ། ཚོགས་ལམ་སྦྱོར་ལམ་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་བཞི་གིས་ཉམས་སུ་བླངས་པ་ལ་བརྟེན་ནས་ཨ་ནི་མི་སློབ་ལམ་མངོན་དུ་བྱེད་པ་དང་ག་རེ་ཉིང་དགོས་འགྲོ་གི་རེད་པ། དེའི་ལམ་བཞི་གོམས་པར་བྱས་པས་དགོས་པའི་དགོས་པ་འཁོར་བའི་རྒྱུ་ཀུན་འབྱུང་ཉོན་མོངས་པ་དང་དེས་བསགས་པའི་ཟག་བཅས་ཀྱི་ལས་ཞིག་ཉེ་བར་ཞི་བའི་ལྷག་བཅས་དང། འབྲས་བུ་སྡུག་བསྔལ་ཐམས་ཅད་ཉེ་བར་ཞི་བའི་ལྷག་མེད་མྱང་འདས་ཐོབ་པར་འགྱུར་བ་ཡིན་ནོ་ཞེས་པའི་རྗེས་འགྲོ། ཤུགས་ལ་བསྟན་པ་ཡིན་པས་ད་རྗེས་འགྲོ་ལྡོག་འགྲོ་དངོས་སུ་བསྟན་ནས་ག་རེ་རེད་རྗེས་འགྲོ་ཤུགས་ལ་བསྟན། ད་ལྡོག་ཕྱོགས་བསྟན་པའི་ཐོག་དེ་ནས་ག་རེ་ངོས་བཟུང་འདུག་ཉིང་དགོས་ངོས་བཟུང་འདུག་པ་ཨོ་དེ་ཟེར་རྗེས་འགྲོ་ཤུགས་ལ་ད་རྗེས་འགྲོ་ཤུགས་ལ་བསྟན་ཟེར་དུས་ཤུགས་ལ་བསྟན་རྒྱུ་དེ་ཉིང་དགོས་བྱེད་དགོས་འདུག་པ་ཨོ་དེ་རེད། དྲངས་ཞེས་པ་དང་འཁྱམས་ཞེས་པ་ནི་དུས་གསུམ་གྱི་སྒྲ། སྒྲ་གཅིག་གིས་བསྟན་པ་ཡིན་པའི་ཕྱིར་ད་དྲངས་ཞེས་པ་དང། ཨང་དྲངས་ཞེས་བྱ་བ་དང་ག་རེ་རེད་འཁྱམས་ཞེས་བྱ་བ་ནི་དུས་གསུམ་སྒྲ་གཅིག་གིས་དྲངས་ཟེར་བཏང་བ་ན། དེ་གང་གི་དང་ད་གཞན་དོན་ཕུན་ཚོགས་སྐབས་སུ་གསལ་བ། གཞན་དོན་ཕུན་ཚོགས་གང་ཟེར་ན། འཁོར་བའི་འདམ་ལས་འགྲོ་བ་དྲངས་མཛད་པ། ཞེས་བྱ་བ་དེ་དྲངས་ཟེར་དེ་ཡང་དུས་གསུམ་ལ་བག་ཆགས་རྒྱུ་བ་རེད། འཁྱམས་ཞེས་པ་དེ་ཡང་དུས་གསུམ་ལ་བག་ཆགས་རྒྱུ་བ་རེད། ད་དྲངས་ཟེར་དང་བ་ནི་གདུལ་བྱ་རིགས་འགའ་ཞིག་དྲངས་ཟིན་པ། ད་ལྟ་རིགས་འགའ་ཞིག་ད་ལྟ་དྲངས་དང་དྲངས་བཞིན་ཡིན་པ། རིགས་འགའ་ཞིག་མ་འོངས་པར་དྲང་རྒྱུ་ཡིན་པ་དེ་བྱས་ནས་འགྲིག་གསུང་བས་སུ་རེད། འཁྱམས་ཟེར་དང་བ་ནི་ད་གདུལ་བྱ་མང་པོ་ཅིག་འཁོར་བ་ནང་ལ་འཁྱམས་ཚར་རེད། རིགས་འགའ་ཞིག་ད་ལྟ་འཁྱམས་དང་འཁྱམས་བཞིན་པ་རེད། རིགས་འགའ་ཞིག་ནི་མ་འོངས་པར་ད་རང་རྒྱུན་མཐུད་ནས་དཔེ་ཅིག་འཁྱམས་པོ་རེད་བ། ད་ལྟ་གནས་སྐབས་སུ་ག་རེ་ཏོག་དབྱིབས་ནང་ཚན་དེ་དེ་ཤེས་ན་འཁྱམས་མ་གོ་རེ་འདྲ་བ། ཏོག་དབྱིབས་ནང་ཚན་དེ་པ་ཅིག་གྲགས་སོང་ཡང་འཁྱམས་གོ་རེ་བ་ཡང་འདི་བཞིན་དུ་འདི་ཀུ་རེ་དང་མ་ལ་ནི་དང་ཆུ་སྲིན་དང་དེ་ནི་མ་ད་འཁྱམས་གོ་རེ་བ་ཚིག་ད་དེ་འཁྱམས་དེ་དེ་དེ་བར་དུ་འཁོར་བ་ལ་འཁྱམས་སུ་ལས་ཉོན་དབང་གིས་འཁོར་བ་ལ་འཁྱམས་ད་ནི་ང་ཚོ་འཁོར་བ་ལ་འཁྱམས་བསྡད་རེ་བ་ད་ལྟ་འཁྱམས་བསྡད་རེ་བ། ལོག་འདུག་ཟེར་རེད་བྱ་བ་ནི་དུས་གསུམ་གྱི་སྒྲ་གཅིག་བསྟན་པ་ཡིན་ད་དུས་གསུམ་ཡོད་ཟེར་རེད། བཟང་སྤྱོད་ལས། དུས་གསུམ་གཤེགས་པ་མི་ཡི་སེང་གེ་ཀུན་ཞེས་གསུངས་པ་བཞིན་ནོ། ད་དུས་གསུམ་སེང་གེ་དུས་གསུམ་གྱི་སེང་གེ་ཟེར་དུས་འདས་པའི་སངས་རྒྱས་མ་འོངས་པའི་སངས་རྒྱས་ད་ལྟའི་སངས་རྒྱས་དུས་གསུམ་གོ་རེད་པ། མི་ཡི་སེང་གེ་ཟེར་དུས་སངས་རྒྱས་ལ་གོ་རྒྱུ་རེད་ཞེས་གསུངས་པ་བཞིན་ནོ། ཡ། ད་དེ་བས་སྟོན་པས་གསུངས། དེ་ནི་སྟོན་པས་གསུངས་སོ་ལོ། ད་འདི་ཅི་ད་འདི་མ་ཀློག་ཤོག་མི་འགྲོ་རོ། མ་གོ་ཡས་མི་འདུག་ག། གནད་འགག་ཆེ་ཟེར་བ་འདི། ཅིག། སྒྲིག་ཞིབ་ཚགས་པོ་རེ་ལབ་པའི་ཁུལ་བྱས། དེ་ཟིག་གོ་དེབ་ཏུ་མར་ཀློག་བྱས་ན་ཕལ་ཆེར་འགྲིག་གི་རེད་ཁྱེད་རང་ཚོས་གོ་བ་མ་ཆགས་པ་ཡོད་མ་རེད། དེ་ཡང་བྱེ་བྲག་ཏུ་སྨྲ་བ་རྣམས་ནི་འཕགས་པ་ཤཱ་རིའི་བུ་ལ་སོགས་པ་དགྲ་བཅོམ་པ་རྣམས་ཀྱིས་ཀྱང་སངས་རྒྱས་ལ་མ་བརྟེན་པར་ཐོག་མར་ཆོས་ཀྱི་མཚན་ཉིད་བསྟན་པ་དང་རབ་ཏུ་དབྱེ་བར་མི་ནུས་པས་ཆོས་མངོན་པ་དེ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་གདུལ་བྱའི་བསམ་པ་དང་འབྲེལ་བ་ལ་ལྟོས་ནས་ལུང་དེ་དང་དེ་ལས་དང་པོ་སིལ་བུར་གསུངས་པ་རྣམས་བཙུན་པ་ཀཱ་ཏྱཱ་ཡ། ཀཱ་ཏྱཱ་ཡ་ནིའི་བུ་ལ་སོགས་པ་དགྲ་བཅོམ་པ་རྣམས་ཀྱིས་ཡེ་ཤེས་ལ་འཇུག་པ་ལ་སོགས་པ་ནི་ཕྱིས་བསྡུས་པ་ཡིན་ནོ། ད་འདི་ག་རེ་གསུང་གི་ཡོད་རེད་ཟེར་ན། བྱེ་བྲག་སྨྲ་བས་ག་རེ་ཟེར་ན་མངོན་པ་སྡེ་བདུན་པོ་དེ། བཅོམ་ལྡན་འདས་གསུང་མེད་པར་འགྲུབ་བོ་རེད་ཤཱ་རིའི་བུ་དང་ད་ནང་བཞིན་དགྲ་བཅོམ་པ་དང་བདུན་འདུག་པ། དགྲ་བཅོམ་པ་ཤཱ་རིའི་བུ་ལ་སོགས་པ་དགྲ་བཅོམ་པ་བདུན་པོ་དེ་དག་གིས་སངས་རྒྱས་ཀྱི་གསུང་ལ་མ་བརྟེན་པར་རང་དགར་ཁོ་ཚོས་ག་རེ་ཟེར་ན་ཅིག་ཆོས་རང་ས་རྣམ་པར་ཤེས་རབ་ག་ས་རང་དགར་ཆོས་ཀྱི་མཚན་ཉིད་བསྟན་པ་དང་རབ་ཏུ་འབྱེད་ནུས་མ་རེད་བྱས་ན་ཤཱ་རིའི་བུ་དང་ཁོ་ནི་ག་རེ་ཟེར་ན་ཅིག་ད། ཤཱ་རིའི་བུ། རེད་ཨང་ད་ནང་བཞིན་ད་གསུས་པོ་ཆེ་ལ་སོགས་ད་དགྲ་བཅོམ་པ་བདུན་འདུག་དགྲ་བཅོམ་པ་བདུན་འདུག་ཁོ་རང་གིས་སངས་རྒྱས་གསུང་ལ་བརྟེན་པ་རེད་སངས་རྒྱས་གསུང་ལ་བརྟེན་ནས་ཨང་ཁོ་ཅིག་དེ་གཅིག་གོ་རེད་བྱས་ན་སངས་རྒྱས་གསུང་ལ་མ་བརྟེན་པ་ཡོད་པ་མ་རེད་ཟློ་ཟིན་ཁོས་འདི་ལབ་པ་རེད་མངོན་པ་སྡེ་བདུན་པོ་འདི་གསུང་མཁན་བཅོམ་ལྡན་འདས་ཁོ་རང་བཅོམ་ལྡན་འདས་ཀྱིས་གསུངས་པ་རེད། ཡིན་ན་འདི་ཚུར་བསྡུ་བ་པོ་འདི་སུ་རེད་ཟེར་ན་དགྲ་བཅོམ་བདུན་གྱིས་ཚུར་བསྡུས་པ་རེད་བྱས་ཙང་ནམ་རྒྱུན་བཀའ་བསྡུ་བ་པོ་ཟེར་བཞག་ཡོད་དོ། ཨང་ང་ཚོས་བཀའ་བསྡུ་བ་པོ་འདི་དགྲ་བཅོམ་བདུན་བཞག་གི་རེད་མ་གཏོགས་གསུང་བ་པོ་ལ་ཁོ་ཚོ་བཞག་མ་རེད།

དཔེར་ན་ང་ཚོ་ཅིག་གནས་ལྟ་བུ་གཅིག་དུས་ཚོད་ལྟ་བུ་གཅིག་དེ་ཡང་དུས་ཚོད་གཅིག་ལ་གསུངས་པ་ཡིན་ཟེར་མ་རེད་པ་དེ་གནས་གཅིག་དུས་ཚོད་གཅིག་གང་ཟག་གཅིག་ལ་གསུངས་ད་ག་རང་དུས་ག་ཡོད་མ་ད་ག་རང་དེ་དེ་རེད་པ་གནས་མི་འདྲ་མི་འདྲ་དུས་ཚོད་མི་འདྲ་མི་འདྲ་དེ་ཡང་དུས་མི་འདྲ་མི་འདྲ་གསུངས་བཤད་སྡུག་ག་ལ་ད་དེ་གནས་རེ་རེ་གསུངས་ད་ག་ད་ག་རང་ཞིག་དུས་ཚོད་མི་འདྲ་བ་གསུངས་དུས་ཚོད་རེ་རེ་གསུངས་ན་མི་འདྲ་ཚུལ་རེ་རེ་འདུག་རུག་རུག་བཟོས་པ་རུག་རུག་བཟོས་ནས་ད་འདི་ཆ་ཚང་བསྡོམས་འདི་ལ་དེ་ལ་ག་ལ་རེད་ག་ཟེར་ན་ཡེ་ཤེས་ལ་འཇུག་པའི་ད་མདོ་ཟེར་དེ་རེད་ཤག་ཨ་ད་ག་རང་ཞིག་རབ་ཏུ་བྱེད་པའི་སེམས་མདོར་བསྡུས་བྱས། གང་ཟག་སོ་སོ་སོ་སོར་བསྡུས་ནས། དེ་ནས་ཅིག། ཁོ་རང་ཚོས། བསྡུས་བྱས་པ་ཞིག་རེད་མ་གཏོགས་རྩོམ་པ་པོ་ཁོ་རང་ཚོ་གསུང་བ་པོ་ཁོ་རང་ཚོ་མ་རེད་འདི་གསུང་གོ་ད་དེའི་རྗེས། སྐད་ཆ་དེ། དོན་དག་འདི་རེད་ཤག་ད་ནམ་རྒྱུན་བཀའ་བསྡུ་བ་པོ་ཟེར་ཞོར་ཁོས་དེ་དཔེ་ཅིག་བཀོད་ཁོ་རེད་དེ་ནས་ང་ཚོ་ཅིག། ཐེག་ཆེན་བཀའ་བསྡུ་བ་པོ་འདི་ལ་སུ་བཞག་རེད།

ས་ཡོན་ག་ཚོད་ལ་ནང་དུ་ཅིག་ཁྱེད་ལོགས་སུ་ས་ཡོན་ཅིག་ཅིག་ངས་བསྟན་པར་བྱ་གསུང་གི་འདུག་བ་བྱས་ཙང་ད་གསང་སྔགས་ཀྱི་བཀའ་བསྡུ་བ་པོ་དེ་ལ་ཡང་ང་ཚོ་ཅིག་དགེ་སློང་རྣམ་ཅན་དུ་གསུང་དགོས་བ་མ་རེད་གསང་སྔགས་བཀའ་བསྡུ་བ་དེ་ལ་ལྷ་ཡི་ག་ཟེར་ན་ཅིག་གི་རྣམ་པ་ཅན་ད་དེ་འདྲའི་ཅིག་མི་འདྲ་བ་ཅིག་དགོས་ཀྱི་འདུག་ད་ད་དུ་ཐེག་ཆེན་གྱི་ད་རྒྱུའི་ཕ་རོལ་ཏུ་ཕྱིན་པའི་བཀའ་བསྡུ་བ་དེ་ལ་ང་ཚོ་ཅིག་དགེ་སློང་རྣམ་ཅན་དུ་ཟེར་གྱི་འདུག་བ། འོ་འདུག་ཟེར་རེད། དེའི་ཕྱིར་ཆོས་མངོན་པ་ནི་སངས་རྒྱས་ཀྱིས་གསུངས་པ་ཁོ་ན་ཡིན་ཏེ། དགྲ་བཅོམ་པ་རྣམས་ཀྱིས་བསྡུས་པའི་ཕྱིར། མདོ་སྡེ་དང་འདུལ་བ་བཞིན་ནོ་ཟེར་དཔེ་འདི་བཀོད་བདོག། མདོ་སྡེ་དང། འདུལ་བའི་སྡེ་སྣོད་དང། མདོ་སྡེའི་སྡེ་སྣོད་དེ་ཚོ། བཅོམ་ལྡན་འདས་ཀྱི་གསུང་ཨ་ནི་སུ་ག་ཟེར་ན། ཨ་ནི་ག་ས་ཞིག་གིས་བསྡུ་གོ་བདོག། དཔེར་ན་མདོ་སྡེའི་སྡེ་སྣོད་དེ་ཚོ། ད་ཅིག་འཕགས་པ་མོའུ་འགལ་གྱི་བུ་དང་དེ་ཚོས་བསྡུ་གོ་རེད་པ་དེས་གསུངས་པ་མདོ་སྡེ་དང་འདུལ་བ་བཞིན་ནོ། རྟགས་མ་གྲུབ་པ་ཡང་མ་ཡིན་ཏེ་འཕགས་པ་འོད་སྲུང་གིས་བསྡུས་པའི་ཕྱིར་དང་མདོ་སྡེ་དང་འདུལ་བ་གཅིག། འདུལ་བའི་གཞུང་འགའ་ཅིག་ཡང་འཕགས་པ་འོད་སྲུང་གིས་ཆོས་བསྡུས་ཞེས་འདིར་འདུག་པ། ལོ་ཞེས་བྱ་བ་ནི་ཕ་རོལ་པོའི་འདོད་པ་སྟོན་པ་ཡིན་ཏེ། ཕ་རོལ་པོའི་འདོད་པ་སྟོན་པར་བྱེད་པ་ཡིན་ཏེ་མདོ་སྡེ་པ་ན་རེ་ད་ལོ་ཟེར་གྱི་ལོ། ལོ་འཇོག་མཁན་སློབ་དཔོན་རང་ལུགས་ལ་བྱས་ནས་འགྲིག་གི་འདུག་ཡང་ན་ག་རེ་རེད་མདོ་སྡེ་པ་དེ་ཚོའི་ལུགས་ལྟར་བྱས་ནས་འགྲིག་འདུག་སློབ་དཔོན་རང་ལུགས། ཡ་ད་འདི་སྐབས་འདི་དཀའ་ངལ་ཏིག་བཟོས་པ་རེད་སྐབས་འདི་རྗེས་མ་སྐབས་འདི་སློབ་དཔོན་རྗེས་མ་ཡིན་ལབ་བཤད་པ། འདི་གཅིག་འདི་རེད་གཅིག་དང་ནང་བཞིན་ལྟ། ལོ་གྲག་ཟེར་གསུམ་བྱ་ཡག་ད་གཞུང་མང་པོ་འདུག་དེ་ནི་མང་པོ་ཡོང་ཚོད་རྩ་བ་ལོ་གྲག་ཟེར་གསུམ་བྱ་ངེས་ད་དེ་ལ་སློབ་དཔོན་རང་ལུགས་གཅིག་བྱས་ཨ་མཛོད་རང་ལུགས་ཟེར་ཡག་གཅིག་བྱས་ཨ་ཁ་ཆེ་བྱེ་བྲག་སྨྲ་བའི་རང་ལུགས་ཟེར་ཡག་དུ་ཁྱད་པར་སོ་སོར་མ་ཕྱེ་ན་ཡོང་དགོས་ཟེར་མ་རེད་འདུག་བ་ཁྱད་པར་སོ་སོར་མ་ཤེས་ཡོང་ནས་ད་འདི་ལོ་གྲག་ཟེར་གསུམ་འདི་སུས

ལོ་གྲག་ཟེར་གསུམ་འདི་ཁས་མི་ལེན་གྱི་ལོ་གྲག་ཟེར་གསུམ་འདི་འཁོར་ལོ་ཁོས་ཁས་ལེན་མ་རེད་པ་ལོ་ཟེར་ཁོས་ཁས་ལེན་མ་གོ་རུང་དེ་ནི་ཁས་ལེན་གྱི་རེད་པ་ལོ་འཁོར་ལོ་འཇོག་གོ་བ་རེད་པ་ཁོས་ལོ་ག་རེ་ཟེར་ན་མ་རངས་པའི་ཚུལ་དུ་ཁས་ལེན་མ་རེད་པ་འདུག་ཟེར་རེད་འཁྲུལ་མ་སོང། འོ་དེ་གསུམ་ཁྱད་པར་ཕྱེད་དང་དེ་དེ་ཁྱད་པར་མང་པོ་གཅིག་གི་དེ་བྱེ་བྲག་སྨྲ་བའི་ལུགས་ཟེར་ཡ་ད་འདི་མཛོད་རང་ལུགས་ཟེར་ཡ་དེ་ཁ་ཆེ་བྱེ་བྲག་སྨྲ་བའི་ལུགས་ཕལ་ཆེར་བར་དུ་འཁྲུལ་འགྲོ་བས་སུ་ཡོང་གི་ཡོད་ཟེར་རེད་བྱས་ཙང་ད་དུ་དེ་འཁྲུལ་གྱི་གསུང་གོ་འདུག་དེ་འཁྲུལ་གྱི་ཕྱེད་མིན་ན་དེ་འཁྲུལ་མ་རེད། མཛོད་རང་ལུགས་འདི་རེད།

གང་ཡང་མ་ཡིན་པ་ཅིག་བཞག། མཛོད་རང་ལུགས་སུ་དང་ད་མཛོད་ཁོ་རང་གི་ད་པའི་ཅིག་ལོ་གྲག་ཟེར་གསུམ། ཨ་ནི་ག་རེ་ཟེར་ན། ད་ཕར་རྒྱག་མཁན་དེ་རེད་ད། སྤྱིར་བཏང་ཅི་ཀོ་དེ་ཁ་ཆེ་བྱེ་བྲག་སྨྲ་བའི་ཅིག་འདོད་པ་ནང་བཞིན་ཅིག་ཁས་ལེན་གོ་རེད་མཛོད་རང་ལུགས་དེ་དེ། ཡིན་ནའི་ད་ཁ་ཆེ་བྱེ་བྲག་སྨྲ་བ་རེད་པས་ན། ནམ་མཁའ་དེ་ག་རེ་ཟེར་ན་ནམ་མཁའི་སྣང་དང་མུན་པའི་བདག་ཉིད་རེད་ཟེར་ཡ་ཅིག་འདུག་ཨ། ནམ་མཁའ་སྣང་དང་མུན་པའི་བདག་ཉིད་རེད་ཟེར་ཡ་ད་བྱེ་བྲག་སྨྲ་བའི་ལུགས། མཛོད་རང་ལུགས་འདི་ཐེག་དགོས་བ་མ་རེད་ཐེག་མེད་པས་ན་ག་ལ་རེད།

ཅེས་བྱེ་བྲག་མདོ་སྡེ་པ་ཡིན་ནའི་རེད་ཡང་ན་ག་རེ་མཛོད་རང་ལུགས་ཡིན་ནའི་རེད་ཨ་ག་རེ་ལབ་རེད་བྱེ་བྲག་སྨྲ་བ་རྣམས་བྱེ་བྲག་ཏུ་སྨྲ་བ་ཆོས་མངོན་པ་ཆོས་མངོན་པ་བ་རྣམས་ཀྱི་གཞུང་གཞུང་ལུགས་ཡིན་གྱི་ཁོ་བོ་ཅག་ནི་མི་འདོད་དོ་ད་བཅོམ་ལྡན་འདས་གསུང་རེད་ཟེར་དེ་བྱེ་བྲག་སྨྲ་བ་ཁྱོད་རང་ཚོ་གི་གཞུང་ལུགས་ཡིན་མ་གཏོགས་ཁོ་བོ་ཅག་འདོད་ཀྱི་མེད་ད་མི་འདོད་དོ་ཞེས་སྐད་ཅིག་རེད་འདུས་མ་བྱས་རྫས་གྲུབ་ཏུ་སྨྲ་བ་ལ་སོགས་རིགས་པ་དང་འགལ་བ་དུ་མ་སྣང་བའི་ཕྱིར་ཨོ་དེ་རེད་ད་མངོན་པ་སྡེ་བདུན་པོ་བཅོམ་ལྡན་འདས་གསུང་ཡིན་ན། ད་བྱེ་བྲག་སྨྲ་བ་དང་མདོ་སྡེ་པ་དུས་སུ་བཀའ་ལ་སྒྲ་ཇི་བཞིན་པ་ཁས་ལེན་དགོས་པར་བ། བཀའ་ལ་སྒྲ་ཇི་བཞིན་པ་ཁས་ལེན་དགོས་པ་ཡིན་ན་འདུས་མ་བྱས་རྫས་གྲུབ་གསལ་བྱེད་ཁས་ལེན་དགོས་པར་ཆགས་འགྲོ་ག་རེ་ཟེར་ན་ད་འདི་ག་རེ་ཟེར་ན་མངོན་པ་སྡེ་བདུན་ནང་འདུས་མ་བྱས་རྫས་གྲུབ་བསྟན་དགོས་བ་རེད་འདུས་མ་བྱས་རྫས་གྲུབ་ཞིག་ད་ག་ནང་བཞིན་ནམ་མཁའ་དེ་སྣང་མུན་གྱི་བདག་ཉིད་ཡིན་པ་བསྟན་དགོས་བ་རེད་བསྟན་ཡོད་ཙང་དེ་ཚིག་ཟིན་ལྟར་ཁས་ལེན་ཐུབ་མི་འདུག། རེད་པ་འོ་ད་ད་པེ་ནི་མདོ་སྡེ་པའི་སྐོར་སྐྱོན་བརྗོད་ཡོད་དུས་གང་རེད་པ་ད་དེ་འོ་ལ་སོ་བཅོམ་ལྡན་འདས་གསུངས་མ་ཡིན་པར་ཐལ་དེ་ག་རེ་མ་ཡིན་པའི་ཕྱིར་སྒྲ་ཇི་བཞིན་པ་མ་ཡིན་པའི་ཕྱིར་མ་ཡིན་པ་དེ་འདྲ་གསུངས་ན་ག་རེ་རེད་འདུས་མ་བྱས་རྫས་གྲུབ་ཡིན་པ་བསྟན་བཤད་འདུག་འདུས་མ་བྱས་རྫས་གྲུབ་ཁས་ལེན་ཐུབ་མ་རེད་པ་ད་ག་ནང་བཞིན་ནམ་མཁའ་དེ་ག་སྣང་མུན་གྱི་བདག་ཉིད་ཡིན་པ་བསྟན་བཤད་འདུག་ག་དེ་ཁས་ལེན་ཐུབ་མ་རེད་པ་དེ་ལ་འོ་ད་མདོ་སྡེ་ན།

དགྲ་བཅོམ་པ་རྣམས་ཀྱིས་སྦྱར་བ་བཅོམ་ལྡན་འདས་ཀྱིས་གསུངས་པ་བསྡུས་པ་གསུངས་པ་བསྡུས་པ་ནི་མ་ཡིན་ནོ། འོ་ད་བཅོམ་ལྡན་འདས་གསུངས་དགྲ་བཅོམ་པས་བསྡུས་མཁན་ཅིག་མ་རེད། དེ་བསྡུས་མཁན་གསུངས་མཁན་ཁོ་ག་རེ་རེད་དགྲ་བཅོམ་པ་རེད། ད་དགྲ་བཅོམ་པ་ཡིན་ན་དགྲ་བཅོམ་པ་ག་རེ་ག་རེས་དགྲ་བཅོམ་པ་གང་དང་གང་གིས་གཞུང་ག་རེ་ག་རེ་བརྩམས་པ་རེད་འདི་སྐད་ཅིག་འཁོར་བ། ད་དེ་ཡང་གང་དང་གང་གང་བྱས་ཞེ་ན་ད་འདི། ཚིགས་བཅད་དུ་བ་ཁ་སང་ང་ཚོས་ལབ་ཡིན་པ་ཡེ་ཤེས་ལ་འཇུག། ཀ་ཏྱ་ཡ་ནའི་བུ། ཡེ་ཤེས་ལ་འཇུག་ཟེར་དུས་སྒང་ལ། མངོན་པ་སྡེ་བདུན་དང་པོ་དེ་རེད་དེ་ཀ་ཏྱ་ཡ་ནའི་བུས་མཛད་པ་རེད། རབ་ཏུ་བྱེད་པ་དབྱིག་བཤེས་ཀྱིས་ཟེར་དུས་སྒང་རབ་ཏུ་བྱེད་པ་དེ་གཉིས་པ་རེད་དེ་སློབ་དཔོན་དབྱིག་བཤེས་ཀྱིས་མཛད་པ་རེད། ད་འདི་ཁ་སང་ལབ་ཚར་ར་བ། རྣམ་ཤེས་ཚོགས་ནི་ལྷ་སྐྱིད་ཀྱིས་ཆོས་ནི་ཕུང་པོ་ཤཱ་རིའི་བུས་གདགས་པའི་བསྟན་བཅོས་མོའུ་འགལ་བུས་འགྲོ་བའི་རྣམ་གྲངས་གསུས་པོ་ཆེས། ཁམས་ཀྱི་ཚོགས་ནི་གང་པོས་བྱས། ཞེས་བྱ་བ་ནི་སློབ་དཔོན་རྒྱལ་པོའི་སྲས་ཀྱི་གྲགས་པའི་བཤེས་གཉེན་གྱི་གཞུང་ལས་བྱུང་བའི་སྡོམ་དུ་བྱས་པའོ་སློབ་དཔོན་རྒྱལ་པོའི་སྲས་ཀྱིས། ཁོས་སྡོམ་འདི་འབྲི་རྒྱུ་ཡོད་ཟེར་བར་ཁོ་རང་གི་གཞུང་ནང་སྡོམ་འདི་ཚུར་ལེན་བྱས་ནས་སོང་ནས་སྡོམ་དུ་བསྡུས་པ་ཡིན་ནོ་བསྡུས་པའོ་ཟེར། ད་ལྟ་སློབ་དཔོན་གང་སྤེལ་གསུང་ཚུལ་མི་འདྲ་བ་ཏིག་ཙམ་སློབ་དཔོན་གང་སྤེལ་ག་རེ་ཟེར་ན། འོ་ལགས་སོ། འགྲོ་བའི་རྣམ་གྲངས་ཟེར་དེ་ཤཱ་རིའི་བུས་བྱས་པ་རེད་གསུང་དགོས་ཟེར་འདི་ལ་ནི་ག་རེ་ཟེར་ན། འགྲོ་བའི་རྣམ་གྲངས་གསུས་པོ་ཆེ་ལ་བྱས་པ། འགྲོ་བའི་རྣམ་གྲངས་དེ་ཤཱ་རིའི་བུས་བྱས། ཤཱ་རིའི་བུས་མཛད་དེ་ཕལ་ཆེར་གསུས་པོ་ཆེ་ལ་ཕར་ཆགས་འོངས་པ་རོ། ཆོས་ཀྱི་ཕུང་པོ་ཟེར་དེ། ཨན་ག་གསུས་པོ་ཆེ་དང་འགྲོ་བའི་རྣམ་གྲངས་དེ་ཤཱ་རིའི་བུས་དེའི་གོ་ལྡོག་པའི་ཚུལ་ཡིན་ཟེར། རྣམ་གྲངས་ཤཱ་རིའི་བུས་བྱས་པ་བྱས་འདུག་དེས་ན་ཁོ་བོ་ཅག་མདོ་ཚད་མར་བྱེད་ཀྱི་བསྟན་བཅོས་ནི་མ་ཡིན་ནོ་ཞེས་ཟེར་ད། དེས་ན་ཁོ་བོ་ཅག་ག་རེ་ཟེར་ན་མདོ་ཚད་མར་བྱེད་ཀྱི་བསྟན་བཅོས་ནི་མ་ཡིན་ནོ་ཞེས་ཟེར་རོ། བསྟན་བཅོས་ནི་མ་ཡིན་ནོ་ཞེས་ཟེར་རོ། དེས་ན་ཁོ་བོ་ཅག་མདོ་ཚད་མར་བྱེད་ཀྱི་བསྟན་བཅོས་ནི་མ་ཡིན་ནོ་ཞེས་ཟེར་རོ། ད་བྱེ་བྲག་ཏུ་སྨྲ་བ་འོ་ན་མདོ་ལས་དགེ་སློང། དགེ་སློང་སྡེ་སྣོད་གསུམ་པ་བྱུང་བས་སྡེ་སྣོད་གསུམ་དུ་འདུས་པ་རྣམ་པར་བཞག་པ་མེད་པར་འགྱུར་ཏེ། ད་འདིའི་བྱེ་བྲག་སྨྲ་བར་ཕར་ཅིག་བཀའ་བཅོམ་ལྡན་འདས་གསུངས་མ་རེད་ཟེར་ལབ་ཡོང་དུས་སྒང་ད་ཁོས་ཚུར་ལོག་དེ་འགྲིག་གི་མི་འདུག་ཟེར་ལབ་འོས་ཟེར། ག་རེ་གསུང་གི་རེད་ཟེར་ན། སྡེ་སྣོད་གསུམ་དུ་རྣམ་པར་བཞག་པ་མེད་པར་འགྱུར་ཏེ་ད་བཅོམ་ལྡན་འདས་ཀྱི་གསུང་དེ་ལ་སྡེ་སྣོད་གསུམ་མེད་པར་ཆགས་འགྲོ་གི་འདུག་ད་མདོ་སྡེའི་སྡེ་སྣོད་དང་འདུལ་བའི་སྡེ་སྣོད་ཡོད་པའི་ཕྱིར་ད་བཅོམ་ལྡན་འདས་ཀྱི་གསུང་དེ་ལ་ག་རེ་མེད་པར་ཆགས་འགྲོ་གི་འདུག་མངོན་པའི་སྡེ་སྣོད་མེད་པར་ཆགས་འགྲོ་འདུག་ཨ། མངོན་པ་སྡེ་བདུན་བཅོམ་ལྡན་འདས་གསུངས་མ་ཡིན་ན། ད་བཅོམ་ལྡན་འདས་ཀྱིས་གསུངས་དེ་ལ་ག་རེ་མེད་པར་ཆགས་འདུག་རོ། མངོན་པའི་སྡེ་སྣོད་མེད་པར་ཆགས་འགྲོ་འདུག་དེས་ན་དགེ་སློང་སྡེ་སྣོད་གསུམ་པ་ཟེར་ཡག་དེ་འདྲའི་ཐ་སྙད་དེ་མེད་པར་ཆགས་འགྲོ་འདུག་གསུངས་བའི་ཚེ། རེ་སྡེ་བདུན་པོ་དེ་ལས་གཞན་པའི་མངོན་པའི་སྡེ་སྣོད་དེ་མི་སྣང་བའི་ཕྱིར་ད་སྡེ་བདུན་པོ་ལས་གཞན་པའི་མངོན་པའི་སྡེ་སྣོད་མི་འདུག་སྡེ་བདུན་པོ་ནི་བཅོམ་ལྡན་འདས་ཀྱིས་གསུངས་ཀྱི་མངོན་པའི་སྡེ་སྣོད་གཞན་མི་འདུག་ཨ། ད་དེ་ནི་ག་རེ་ཟེར་ན་དགྲ་བཅོམ་པ་བདུན་གྱིས་གསུངས་ཞེས་པ་ཞིག་རེད་འདུག་ཨ་སོགས་རེད། འོ་དེ་ད་ག་རེ་ཟེར་ན། ཇི་ལྟར། མདོ་སྡེ་པས་ལབ་ཡག་དེའི་ལན་འོག་ཏུ་བ། མདོ་སྡེ་པ་ན་རེ་ད་ག་རེ་ཟེར་ན། མདོ་སྡེའི་ཁྱད་པར་གང་དག་ལས་དོན་དམ་པ་གཏན་ལ་འབེབས་ཤིང་ཆོས་ཀྱི་མཚན་ཉིད་རྗོད་པར་བྱེད་པ་དེ་དག་ཉིད་ལ་ཆོས་མངོན་པའི་སྡེ་སྣོད་དུ་རྣམ་པར་བཞག་གོ་ཞེས་ཟེར་རོ། ད་ནི་ཡིན་གཅིག་མིན་གཅིག་ཆོས་མངོན་པའི་སྡེ་སྣོད་ཟེར་བ་ལ། གང་ཟེར་ན། དོན་དམ་པ་གཏན་ལ་དབབ་ཐུབ་པའི་ཕྱིར་དེ་ཡང་གང་ཟེར་ན་ཆོས་ཀྱི་མཚན་ཉིད་རྗོད་པར་བྱེད་པ་དེ་འདྲ་ཅིག་ལ་ག་རེ་རེད། མངོན་པའི་སྡེ་སྣོད་ཟེར་གྱི་རེད་ད་ག་རེ། བྱེ་བྲག་སྨྲ་བའི་སྟེང་ལ་ག་ཟེར་མདོ་སྡེ་པའི་སྟེང་ལ་བུད་དོ། ད་ཡིན་ཡང་བཅོམ་ལྡན་འདས་ཀྱི་གསུང་དེ་ལ་ཡིན་གཅིག་མིན་གཅིག་མངོན་པའི་སྡེ་སྣོད་དེ་ལ་ག་རེ་ཟེར་ན། ཁྱེད་རང་འདོད་པ་ནང་བཞིན་སྡེ་བདུན་བཞག་པ་ཡོད་མ་རེད་མངོན་པ་སྡེ་བདུན་མ་ཡིན་པའི་བཅོམ་ལྡན་འདས་ཀྱི་གསུང་དེ་ལ་ག་རེ་ཡོད་རེད། མངོན་པའི་སྡེ་སྣོད་ཡོད་ཆོག་གི་རེད། དོན་དམ་པའི་གཞུང། དོན་དམ་པ་བསྟན་བཞག་གི་གཞུང་ད་མདོ་སྡེ་ནི་མདོ་སྡེ་པ་ཁོ་རང་འདོད་པ་དང་སྟོང་པ་ཉིད་ཀྱི་དོན་བསྟན་ད། སྟོང་པ་ཉིད་ཀྱི་དོན་གང་ཟག་བདག་མེད་བསྟན་པའི་དོན་དེར་ཡོད་ཆོག་རེད་དེ་ཚོ་མངོན་པའི་སྡེ་སྣོད་གཞུང་བཞག་ན་འགྲིག་གི་རེད་བ། འོ་དེ་ཚོ་རེད་དཔེར་ན། ཤེས་རབ་སྙིང་པོ་འདྲ་པོ་མདོ་སྡེ་པས་ཁས་ལེན་ཆོག་གི་རེད་བ། མདོ་སྡེ་པས་ཤེར་སྙིང་ཁས་ལེན་མི་ལེན་ད་ཡོད་མདོ་སྡེ་པ་དང་ཐེག་ཆེན་བཀའ་སྒྲུབ་བཀའ་སྒྲུབ་ཡོད་རེད་བ་དང་མདོ་སྡེ་པ་བྱེ་སྨྲ་སྔ་རོལ་པ་དང་བྱེ་སྔ་རོལ་པ་དེ་ཚོས་འདོད་ཀྱི་མེད་ཟེར་བ་ཕྱི་དྲུག་ད་ཕྱིས་སུ་བྱུང་བ་དེ་ཚོས་འདོད་ཀྱི་ཡོད་ཟེར་ཐེག་ཆེན་བཀའ་སྒྲུབ་བྱེད་ས་འདི་ག་རེ་རེད་བྱེ་སྨྲ་སྔ་རོལ་པ་དེ་ཚོ་རེད་འདུག་ག་ཁོ་ཚོས་ག་རེ་ཟེར་ན་ཤེས་རབ་སྙིང་པོ་སངས་རྒྱས་བཀའ་མ་རེད་ཟེར་ཡ་དེ་འདྲ་ཡོང་གི་འདུག་ཨོ་ཡ་དེ་བཞིན།

ཇི་ཡོད་དེ་ལྷ་དེ་བས་སོ་ཞེས་ད་ཆ་ཚང་ལབ་ནས་ཏིས། མང་པོ་ཞིག་ཆགས་འགྲོ་འདུག། ད་བྱས་ཙང་མུན་པ་དེ་སྒྲིབ་པ་བྱས་ཤོག་རེད་བ། སྒྲིབ་པ་བྱས་ཤོག་ད་དེ་ནས་ག་ཟེར་ན་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་གཏན་བཅོམ་པའི་ད་ག་ཟེར་ན་བཅོམ་སྟངས་དེ་བཞག་ཟེར་བ་རེད་ད་གཏན་ནས་བཅོམ་པའི་དོན་དེ་ཚུར་རེ་ཞིག་བཞག་བྱས་ན་ག་ལ་ལབ་རེད། སྤང་བྱ་གང་དང་གང། ཡང་བསྐྱར་མི་སྐྱེ་བའི་ཆོས་ཅན་དུ་བྱེད་པ་དོན་སླར་མི་སྐྱེ་བའི་ཆོས་ཅན་དུ་བྱེད་པ་དེ་ག་རེ་རེད། ད་ནི་ག་རེ་རེད་གཏན་ནས་བཅོམ་པའི་དོན་རེད། ལུགས་སུ་ལབ་པ་རེད་བ། ཡང་དེ་བྱས། ད་ཡིན་ན་སྤང་བྱ་འདི་དང་དེ་སླར་སྐྱེ་མི་རུང་བའི་ཆོས་ཅན་དུ་བྱས་པ་དེ་ཆོས་ཅན་ད་སྤང་བྱ་འདི་གཏན་དུ་བཅོམ་པའི་དོན་ཡིན་པར་ཐལ་ཟེར་ན། འོ་ན་ཉོན་མོངས་པ་དང་ཉོན་མོངས་ཅན་གྱི་སྒྲིབ་པ་དང་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་གང་དང་གང་སླར་སྐྱེ་མི་རུང་བའི་ཆོས་ཅན་དུ་བྱས་ན་དེ་དག་ད་ཟེར་ན་གཏན་དུ་བཅོམ་པས་ཁྱབ་པར་ཐལ། ཁྱབ་ཟེར་དགོས་རེད། ག་རེ་ཉོན་མོངས་ཅན་གྱི་སྒྲིབ་པ་དེ་དག་སླར་སྐྱེ་མི་རུང་བའི་ཆོས་ཅན་དུ་བྱས་ན་གཏན་དུ་བཅོམ་པས་ཁྱབ་པར་ཐལ།

རིགས་པ་དོན་དུ་མ་ཟད་ད། དྲུག་པ་མི་གཡོ་ཆོས་ཅན་དགྲ་བཅོམ་འདི། རིགས་དང་འབྲས་བུ་གཉིས་ཀ་ལས་ཉམས་མར་འདི་རེད་ད། བཞི་ནི་རིགས་ལས་ལྔ་འབྲས་ལས་ཉམས་འགྱུར་དང་པོ་ལས་མ་ཡིན་གསུངས་པ་རེད་བ། རེ་ད་ན། རྟོགས་པའི་སྐལ་བ་ཅན་ཡིན་མི་གཡོ་བའི་ཆོས་ཅན་ད་མི་གཡོ་བའི་ཆོས་ཅན་དགྲ་བཅོམ་ཚོ་ད་དགྲ་བཅོམ་རིགས་ནང་ནས་དབང་པོ་རྣོན་ཤོས་འདི་རེད། དེར་དེ་ལ་ག་རེ་རེད་དགྲ་བཅོམ། འདི་ཟེར་གྱི་རེད་ད། རྟོགས་པའི་སྐལ་བ་ཅན་གྱི་དགྲ་བཅོམ་པ་ཟེར་གྱི་རེད། ད་དེ་འདྲའི་དགྲ་བཅོམ་མི་གཡོ་བའི་དགྲ་བཅོམ་པ་དེ་ཆོས་ཅན་འོག་ལ་སོགས་ཉོན་མོངས་དེ་དག་ས་བོན་དང་གཉེན་པོའི་སྟོབས་ཀྱིས་སྤངས་པ་འདི་དག་སླར་སྐྱེ་མི་འགྱུར་བའི་ཚུལ་གྱིས་སྤངས་པ་ཡིན་པའི་ཕྱིར། འོ་དེ་སླར་མི་སྐྱེ་བའི་ཚུལ་གྱིས་སྤངས་པ་ཡིན་པར་ཐལ། ཡང་ན་ཉོན་མོངས་ཅན་གྱི་སྒྲིབ་པ་དེ་དག་སླར་མི་སྐྱེ་བའི་ཆོས་ཅན་དུ་བྱས་པ་ཡིན་པར་ཐལ། འོ་ཡ། འོ་ན་དེ་ཆོས་ཅན་ཉོན་མོངས་ཀྱི་སྒྲིབ་པ་དེ་དག་གཏན་དུ་བཅོམ་པ་ཡིན་པར་ཐལ། ཡ། ད་ཡིན་ན་ཉོན་མོངས་སྒྲིབ་པ་གཏན་དུ་བཅོམ་པའི་ཉན་རང་དགྲ་བཅོམ་པ་ཡོད་དཱ། ཉལ་བ་དང་ཉན་རང་དགྲ་བཅོམ་པ་དེ་དག་གིས་ཉོན་མོངས་ཅན་གྱི་སྒྲིབ་པ་སྤངས་ཀྱང་དེ་དག་གཏན་དུ་བཅོམ་པ་མ་ཡིན་པའི་ཕྱིར། ཡང་མ་ཡིན་པར་ཐལ་དེ་རང་འགྲེལ་ཅན་སློབ་དཔོན་གང་སྤེལ་གྱིས་དེ་གསུམ་གསུམ་ཀ་འདོད་པ་གཅིག་པར་ཐལ། རང་འགྲེལ་གྱི་བདག་རང་གསུམ་མོ། དེ་དག་གིས་ཉོན་མོངས་ཅན་གྱི་ཉོན་མོངས་སྤངས་ཟིན་ཀྱང་ག་ཟེར་ན་ཨ་ནི་གཏན་དུ་བཅོམ་པ་མ་རེད། གང་སྤེལ་གྱིས་ཉོན་མོངས་ཅན་གྱི་སྒྲིབ་པ་སྤངས་ཀྱང་སླར་མངོན་དུ་འགྱུར་གྱི་རེད། རྒྱལ་པོའི་སྲས་ཀྱིས་ཀྱང་ཉོན་མོངས་ཅན་གྱི་སྒྲིབ་པ་སྤངས་ཀྱི་རེད་དེ་སླར་དེ་དག་མངོན་དུ་འགྱུར་གྱི་རེད་གསུངས་སོ།

སྤངས་པའི་ཕྱིར། འོ་ཡ། མི་ཉན་ཐོས་དགྲ་བཅོམ་པ་ཆོས་ཅན་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་མ་སྤངས་པར་ཐལ། ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་སྤངས་པར་ཐལ། འོ་ལ། འདུན་པ་དང་བྲལ་བའི་ཚུལ་གྱིས་སྤངས་པ་ཡིན་པའི་ཕྱིར་ཡང། འོ་ཚ་གི། འདུན་པ་དང་བྲལ་བའི་ཚུལ་སྤངས་ནི་སྤངས་སོང་རེད་པ་དང། བདག་དང་ཡིན་ད།

ད་དུ་ག་སང་བྱིང་བ་ཕྲ་མོ་ད་དུ་དེ་ཡོད་སེ་གཏན་དུ་བྱིང་ཡ་ཡེ་ད་བྱིང་བ་ཕྲ་མོ་དེ་ལུང་མང་པོ་ལྷག་དེ་ཡོད་ས་རེད་ཤག་ད་ཡིན་ན་དེ་འདྲ་ད་སང་ན་བྱིང་བ་ཕྲ་མོ་དེ་ཆོས་ཅན་ཉོན་མོངས་ཅན་མ་ཡིན་པའི་མུན་པ་ལ་བཞག་པར་ཐལ་དེ་བྱ་དགོས་འདུག་ད་ཉོན་མོངས་ཅན་མ་ཡིན་མུན་པ་བཞག་ན་འོ་ན་བྱིང་བ་ཕྲ་མོ་ཡིན་ན་ཉོན་མོངས་ཅན་མ་ཡིན་མུན་པ་ཡིན་པས་ཁྱབ་ཐལ་ཨ་མ་ཁྱབ་ཤོག

ཁོ་གཅིག་གཙོ་བོ་ག་རེ་ཁོ་བྱིང་བ་བྱ་ག་རེ་བྱ་ཟེར་ན་འཛིན་སྟངས་འདི་ག་རེ་ཟེར་ན་དམིགས་རྟེན་གྱི་འཛིན་སྟངས་ག་རེ་ཟེར་ན་འཛིན་རྒྱུ་ཡོད་པ་འཛིན་པ་གང་ཞིག་ལ་དེ་དམ་པོ་མེད་པ་འཛིན་སྟངས་ལྷོད་པའི་ཟུར་ཞིག་འཛིན་རྒྱུ་འཛིན་པ་གང་དམ་པོ་མེད་པ་ཨེན་ཙམ་ཁོ་ག་རེ་བྱ་རེ་བྱིང་བ་ཕྲ་མོའི་ངོར་རྒྱུགས་ཤ་རེད་བྱས་ཙང་ནམ་རྒྱུན་ང་ཚོས་གསལ་ཆ་ངར་ཆ་ད་ནང་བཞིན་ག་རེ་ཟེར་ན་གནས་ཆ་དེ་གསུམ་དགོས་ཀྱི་འདུག་པ།

བྱིང་བ་ཕྲ་མོ་དགེ་བས་མ་ཁྱབ་པར་ཐལ་ད་ཨ་ལུང་མ་བསྟན་སྲིད་འདུག་པ་བྱིང་ཕྲ་དགེ་ལ་འོ་ན་བྱིང་ཕྲ་དགེ་ལ

དེ་ཆོས་ཅན། ད་འདི་ག་རེ་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་ཡིན་པར་ཐལ་ལབ་ད། ད་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་ཡིན་ཙང་དེ་ཆོས་ཅན་སྤང་བྱ་ཡིན་པར་ཐལ་འབྲེལ་པ་ཡིན་པར་ཐལ། འོ་ན་དེ་ཆོས་ཅན་མུན་པ་ཡིན་པར་ཐལ། མུན་པ་མ་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར། གཉེན་པོ་ཡིན་པའི་ཕྱིར། གཉེན་པོ་ཡིན་པར་ཐལ་གང་ཟག་བདག་འཛིན་གྱི་གཉེན་པོ་ཡིན་པའི་ཕྱིར་ཏེ་བདག་མེད་རྟོགས་པའི་བློ་ཡིན་པའི་ཕྱིར་ལབ་ད། ད་གཉེན་པོ་ཡིན་ན་མུན་པ་མ་ཡིན་པས་མ་ཁྱབ་ཟེར་ན་ཁྱབ་པར་ཐལ་གཉེན་པོ་ལ་མུན་པའི་ག་རེ་ཟེར་ན། ཐ་སྙད་མེད་པའི་ཕྱིར་དེ་མཆིམས་མཛོད་ཁོ་རང་ནང་གསུངས་འདུག། གཉེན་པོ་ཡིན་པས་མུན་པའི་བྱེད་པ་དང་མཚན་ཉིད་མི་ལྡན་པས་མུན་པ་མིན་ལ། མཆིམས་མཛོད་ཤོག་གྲངས་ལྔ་ནང་ཡོང་གི་འདུག་ད་འདི་གང་ཚོགས་ཡིག་སྦྱོར་ན་ཡོད་གང་ཚོགས་ཡང་ཡིག་སྦྱོར་འདི་ཞེ་ད་ཁས་ལེན་དགོས་ཡོད་ན་མེད་ན་མི་ཤེས་ཡིག་སྦྱོར་ན་ད་གང་ཡོད་རེད། ག་ཚོད་ན་གཉེན་པོ་ཡིན་པས་མུན་པའི་བྱེད་པ་དང་མཚན་ཉིད་མི་ལྡན་པས་མུན་པ་མིན་ལ་ཟེར་གསུངས་པ་ཞིག་འོ་དེ་ཅི་ལབ་པ་རེད། མུན་པ་ག་རེ་མ་ཡིན་ལ་ཟེར་འདུག་པ་ཉན་དེ་མིན་ལ་ཟེར་བྲིས་ཤག་དེ་ཅི་བཏང་ཟེར་བ། ད་འོ་དེ་ཅིག་གཏང་རྒྱུ་ཡིན་ཟེར་ད་གལ་བ་ག་ཚང་བྱིང་བ་ཕྲ་མོ་ལ་དེ་སྒྲིབ་སྙོམས་འཇུག་སྒྲིབ་ཡོང་ཆ་དེ་ནས་མུན་པ་མུན་པ་ཡོང་ཆགས་སོང་ན་འོ་ན་ད་ད་ལྟ་ཞི་གནས་སྒྲུབ་བཞིན་པའི་གང་ཟག་གི་རྒྱུད་ཀྱི་བའི་ཅིག་གང་ཟག་བདག་མེད་དམིགས་པའི་ཞི་གནས་སྒྲུབ་བཞིན་པའི་གང་ཟག་རྒྱུད་ཀྱི་གང་ཟག་བདག་མེད་དམིགས་བྱིང་བ་དེ་ཆོས་ཅན། དེའི་ཕྱིར་དེ་དེ་བས་དེ་ཕྱིར་དེ་ལ་ད་དེ་ཁོ་མུན་པ་ཡིན་ཟེར་མུན་པ་མ་ཡིན་པར་ཐལ་གཉེན་པོ་ཡིན་པའི་ཕྱིར། ཁྱབ་པར་ཐལ་གཉེན་པོ་ལ་མུན་པའི་བྱེད་པའི་མཚན་ཉིད་དང་མི་ལྡན་པའི་ཕྱིར། འོ་དེ་ཡིན་ཙང་ཁོ་ལ་མུན་པ་མ་བཞག་པ་རེད་ཟུང་དུ་བ་རྒྱུད་ཀྱི་ལམ་རེད།

མ་དང། གཞན་དོན་ཕུན་ཚོགས་སམ་ནམ་རྒྱུན་སྤྱིར་བཏང་མ་དང། གྲུབ་མཐའ་གོང་མ་ཡིན་ན། གཞན་དོན་ཕུན་ཚོགས་དེར་གང་ཤར་གཟུགས་སྐུ་རྣམ་པ་གཉིས་བཞག་དགོས་རེད་བ། གཟུགས་སྐུ་རྣམ་པ་གཉིས་གྱུར་ནས་གང་ཟག་གང་ཡིན་པས་ཁྱབ་རེད་སངས་རྒྱས་འཕགས་པ་ཡིན་པས་ཁྱབ་རེད་མ། ད་སྐབས་འདི་ལ་གཞན་དོན་ཕུན་ཚོགས་དེར་གཟུགས་སྐུ་རྣམ་པ་གཉིས་བཞག་མི་འདུག་གང་བཞག་འདུག་གདུལ་བྱ་འཁོར་བ་ལས་དྲངས་པ་དེ་བཞག་གོ། ད་གདུལ་བྱ་འཁོར་བ་ལས་དྲངས་པ་དེ་གཞན་དོན་ཕུན་ཚོགས་ཡིན་ན། དེ་གྱུར་ནས་གང་ཟག་ཡིན་ན་སངས་རྒྱས་འཕགས་པ་ཡིན་པའི་གོ་རེ་ད།

དུས་སུ་རེད་ད་ང་ཚོ་སྡོམ་ནང་བྱེད་ཁུངས་དང་དེ་དེ་རེད་ག་ཟེར་ན། འགྲོ་བ་དྲངས་པ་གཞན་གྱི་སྟེ། ཆོས་སྟོན་ཕུན་ཚོགས་ཕྲིན་ལས་ཏེ། དེ་དང་གཉིས་པའི་ཁྱད་པར་བཅས་ཟེར་དེ་ཁག་ཏུ་བཅས་ཟེར་དེ་རེད་ད་འདི་དང་ཟེར་དུ་བ་ན། གདུལ་བྱ་འཁོར་བ་ལས་དྲངས་པར་མཛད་པ་དེ་གཞན་དོན་ཕུན་ཚོགས་རེད། རེད་པ། ཨ་ནི་ག་རེ་རེད། འགྲོ་བ་དྲངས་པ་གཞན་གྱི་སྟེ། ཆོས་སྟོན་ཕུན་ཚོགས་ཕྲིན་ལས་ཏེ། ད་གདུལ་བྱ་ལ། ཆོས་རྣམས་ཀྱི་གནས་ལུགས་ཕྱིན་ཅི་མ་ལོག་པར་སྟོན་པ་འདི་ག་རེ་ཟེར་ན། གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་རེད། འདི་དང་གཉིས་པའི་ཁྱད་པར་བཅས་སུ་གཏོང་བ་ལ། གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་དེ་དང། འདི་གར་གཞན་དོན་ཕུན་ཚོགས་གཉིས་ཁྱད་པར་བཅས་གསུངས་རེད་ད། ད་གདུལ་བྱ་འཁོར་བ་ལས་དྲངས་པ་འདི་ག་རེ་གཞན་དོན་ཕུན་ཚོགས་ཆགས་སོང། ད་གདུལ་བྱ་ལ་ག་རེ་རེད། ཆོས་སྟོན་པ་འདི་ག་རེ་རེད། གཞན་དོན་སྒྲུབ་པའི་ཐབས་ཕུན་ཚོགས་ཆགས་སོང། ད་འདི་གཉིས་ལ་ཁྱད་པར་ག་རེ་བྱ་སོང་ད། ཇི་ལྟར་དེ་དང་གཉིས་པའི་ཁྱད་པར་བཅས་ཟེར་སྡོམ་ནང་དུ། འདི་དང་ཞེས་པ་འདི་ག་རེ་རེད། འོ་ལགས་སོ། གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་བཅས་གཉིས་པ་སུས་སྟོན་བ་ལ་གཞན་དོན་ཕུན་ཚོགས་འདིར་བ་འདི་དང་གཉིས་པའི་ཁྱད་པར་བཅས་གསུངས་འདུག་ད་འདི་ཁྱད་པར་ཅིག་མང་པོ་ཞིག་འདི་བཅས་སྟངས་འདི་ག་རེ་ན་ཟེར་ན་གསུངས་འདུག་ད་འདི། ཕལ་ཆེར་བདུན་བདུན་ཞིག་གསུངས་འདུག་ད། བྱང་ཚུལ་བས། འདི་དང་གཉིས་པའི་ཁྱད་པར་གཞན་དོན་ཕུན་ཚོགས་དང་གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་གཉིས་ལ་ཁྱད་པར་ག་རེ་ཡོད་ཟེར་ན། ད་དེ་ལབ་དོ་རྒྱུ་འབྲས་ཁྱད་པར་རེད་ཟེར་ནོ་ད་ག་རེ་རྒྱུ་རེད་ཟེར་ན་ཐབས་ཐབས་བྱུང་གི་ཁྱད་པར་རེད་ཟེར་ཐབས་ཐབས་བྱུང་གི་ཁྱད་པར་ག་རེ་ཐབས་རེད་ག་ཐབས་བྱུང་རེད་ཟེར་ན་གདུལ་བྱ་འཁོར་གདུལ་བྱ་ལ་ག་རེ་ཟེར་ན་ཆོས་སྟོན་པ་དེ་ཐབས་བྱས་ཐབས་དེ་ལས་ག་རེ་ཟེར་ན་ཐབས་བྱུང་ད་ནི་གཞན་དོན་ག་ཟེར་གཞན་དོན་ཕུན་ཚོགས་དེ་བྱུང་དགོས་རེད་པ་གཞན་དོན་ཕུན་ཚོགས་ཟེར་ན་ག་རེ་གདུལ་བྱ་འཁོར་བ་ལས་དྲངས་པར་བྱས་པ་དེ་ཡོང་ཡ་ད་དེ་ཡིན་ད

ཨ། མ་ཁྱབ་ལབ་ཚར་ཡང་ལ་ལ་ལ་དེ་བཞིན་མ་ཁྱབ་ལ་དགའ་བ་མ་ཁྱབ་ལ་ཡང། གཞན་དོན་འདིར་བ། གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་དང་གཞན་དོན་ཕུན་ཚོགས་གཉིས་ལ་ཐབས་ཐབས་བྱུང་གི་ག་རེ་རེ་འབྲེལ་བ་ཡོད་པ་རེད་བ། དེ་གཉིས་ཐབས་ཐབས་བྱུང་གི་འབྲེལ་བ་ཡོད་ན་རྒྱུ་འབྲས་ཀྱི་འབྲེལ་བ་རེད་བ། ཡོད་ན་དེ་འབྲེལ་གང་ཟག་གཅིག་གི་རྒྱུད་ལ་གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་སྐྱེས་ནས་གཞན་དོན་ཕུན་ཚོགས་མ་སྐྱེས་པའི་སྐབས་ཅིག་ཡོད་པར་ཐལ་ཟེར་ད།

ཅེས་འདི་དང་གཉིས་པའི་ཁྱད་པར་དཔྱད་ཟེར་ནམ་རྒྱུན་འདི་ཅིག་ག་ཅིག་མང་པོ་དཔྱད་དཔྱད་དགོས་རེད་ཟེར་གྱི་འདུག་བ། ཡང་ཅན་དང་ལ་ཡ་འདི་འདྲ་པོ་ཆགས་ཀྱི་འདུག་ད་ཡིན་ན་བ་ད་སེ་བཏང་ན་ཡང་གཅིག་རྒྱུད་ལ་ལྡན་ལ་གཅིག་རྒྱུད་མི་ལྡན་པ་བཞག་ཁག་པོ་འདུག་བ། འདི་གཅིག་དང་འདི་ལེགས་འདུག་བ་ཅུ་ནེ་འདི་ཆོས་གསུངས་ཆོས་གསུངས་པ་ལ་བརྟེན་ནས་གདུལ་བྱ་འཁོར་བ་ལས་དྲངས་པ་རེད་བ། རེད་བ། ཡིན་ནས་ད་ཁོ་གཉིས་རྒྱུ་འབྲས་ཡིན་ན་ཁོ་གཉིས་གཅིག་རྒྱུད་ལ་ལྡན་གཅིག་རྒྱུད་ལ་མི་ལྡན་པ་བཞག་ཁག་པོ་རེད་བ་བྱས།

ཟེར་ན། འདི་དང་གཉིས་པའི་ཁྱད་པར་དཔྱད་ཟེར་འདི་དཔྱད་དགོས་རེད་ད་ཐག་ཡིན་ཨ་ཅེ་ནི་ཐབས་ཐབས་བྱུང་གི་འབྲེལ་བ་ཡིན་ཙང་ཁོ་གཉིས་ཁྱད་པར་ཡོད་ཅིག་ཐབས་རེད་ཅིག་ཐབས་བྱུང་ཡིན་ཙང་ཁྱད་པར་ཡོད་རེད་གསུང་གི་འདུག་ད་ཡིན་དང་ང་ཚོས་དོགས་གཅོད་བྱས་ན་ཡང། དེ་ཡིས་ཡང། ཅིག་ག་རེ་ཟེར་ཟླ་ཅིག་ཡང། གསུང་ཁག་པོ་རེ་ཆགས་ཀྱི་འདུག་ཨ། བྱས་ཙང་ད་ང་ཚོ། ཀུན་མཁྱེན་གྱིས་བྱས་ན་ག་རེ་འདི་དག་ལ་ཞིབ་ཚགས། ཀྱིས་གསུངས་པ་འདི་དག་ལ་ཟེར་དུའང་ལ་གཞན་དོན་སྒྲུབ་པའི་ཐབས་ལ་ཕུན་ཚོགས་དང། གཞན་དོན་གྱི་ཕུན་ཚོགས་དང་གཞན་དོན་སྒྲུབ་པའི་ཐབས་ལ་ཕུན་ཚོགས་གཉིས་ལ་ཨཱ་ཁྱད་པར་དེ་ཞིབ་ཆ་བྱེད་དགོས་རེད་ཟེར་ཞིབ་ཆ་བྱེད་དགོས་རེད་ད་ཞིབ་ཆ་བྱས་ན་ད་ནང་བཞིན་བྱེད་དགོས་ཡག་སོགས་ཡིན་ཟེར་རེད། ཡང་ལ་དེ་བཞིན། ད་བེ་ཅིན་འདི་ཚུར་རོ། དེ་བཞིན་ད་དེ་རིང་འདི་བཞག་བཞིན་རེད་བ། སང་ཉིན་ང་ཚོ་འདི་སྐབས་སུ་མ་དགོན་འདྲེ་ང་དེ་མ་ཚར་བར་ཨ་འདི་སྐབས་སུ་དོགས་གཅོད་བྱས་ན་ད་ལྟ་ཤེས་རབ་གསུམ་སྐབས་སུ་ལ་ཡང་གཅིག་སྒོམ་བྱུང་ཡོད་ད་གཅིག་ཡིན་མིན་ཟེར་ཞིག་ཏུ་དབང་ཤེས་ཅིག་ཡོད་མེད་ཟེར་ཞིག་འདི་སྐབས་སུ་གཅིག་བྱས་ན།